ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་བཅོ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་སུམ་ཅུ་སོ་གཅིག་རེས་གཟའ་མིག་དམར་ཉིན་གྱི་སྔ་དྲོའི་ལས་རིམ་དབུ་འཛུགས་ཞུས་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་བསྟན་འཛིན་པད་མ་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་མཁའ་འགྲོ་གཡང་འཛོམས་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུས་པ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་མགོན་པོ་སྐྱིད་ལགས་ནས་མུ་མཐུད་ངོ་རྒོལ་ལས་འགུལ་སྤེལ་བཞིན་ཡོད་ཀྱང་རྒྱ་ནག་གཞུང་འབྲེལ་ཉེན་རྟོག་པ་ཚོས་ངོ་རྒོལ་སྐབས་པར་དང་བརྙན་ལེན་པར་དམ་དྲག་ཤུགས་ཆེ་རུ་བཏང་གི་ཡོད་པ་བཅས་གསར་འགྱུར་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན།

འདི་ལོའི་སྤྱི་ཟླ་བརྒྱད་པའི་ནང་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་ནས་རྡོ་རྗེ་བཀྲ་ཤིས་ལགས་ཀྱི་དྲང་བདེན་མིན་པའི་ཁྲིམས་ཆད་ལ་བསྐྱར་ཞིབ་དགོས་པའི་ངོ་རྒོལ་དང་འབྲེལ་རྒྱ་ནག་གཞུང་འབྲེལ་ཉེན་རྟོག་པས་གཅར་རྡུང་གིས་ཡར་ལངས་མི་ཐུབ་པའི་གནས་སུ་བསྐྱལ་ཡོད་པ་བཞིན། ཁོ་མོས་སྤྱི་ཟླ་དགུ་པ་དང་བཅུ་པའི་ནང་མུ་མཐུད་ངོ་རྒོལ་བྱས་ཡོད་ཀྱང་རྒྱ་ནག་གཞུང་འབྲེལ་ཉེན་རྟོག་ཚན་པ་ཚོས་ཁོ་མོས་ངོ་རྒོལ་སྐབས་བཙན་ཐབས་ཀྱིས་བཀག་འགོག་དང་པར་དང་བརྙན་ལེན་མི་བཅུག་པ་དང་ཁ་པར་བཙན་འཕྲོག་བྱེད་པ་སོགས་དམ་དྲག་དང་བཙན་ཤེད་བཀོལ་བཞིན་ཡོད་པ། བོད་ཕྱི་ནང་གཉིས་ཀྱི་བོད་མི་གཉིས་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། མགོན་པོ་སྐྱིད་ལགས་ནས་མངོན་གསལ་དོད་པོས་འདི་ལོའི་སྤྱི་ཟླ་གསུམ་པ་ནས་བརྒྱད་པ་བཅས་སུ་རིམ་པས་སྤུན་མཆེད་རྡོ་རྗེ་བཀྲ་ཤིས་ལགས་གློད་གྲོལ་དང་ཐུག་འཕྲད་དང་དྲང་བདེན་མིན་པའི་ཁྲིམས་ཆད་ལ་བསྐྱར་ཞིབ་དགོས་པའི་ངོ་རྒོལ་བྱས་ཡོད་ལ། འདི་ལོའི་སྤྱི་ཟླ་བརྒྱད་པའི་ཚེས་ཉི་ཤུ་གསུམ་ཉིན་བོད་ལྗོངས་མི་དམངས་མཐོ་རིམ་ཁང་དུ་ཕྱིན་ནས་ཞུ་གཏུག་སྐབས་ཉེན་རྟོག་པ་ཚོས་ཁོ་མོར་གཅར་རྡུང་གིས་ཡར་ལངས་མི་ཐུབ་པའི་གནས་སུ་ལྷུང་ཡོད་པ་དང་དེ་རྗེས་ཁོ་མོས་ཞུ་གཏུག་ངོ་རྒོལ་གྱི་བརྙན་དང་པར་རིས་རིགས་དྲ་ལམ་ཐོག་མཐོང་རྒྱུ་མེད་པར་ཟླ་བ་གཉིས་ཙམ་ཕྱིན་ཡོད་འདུག་དེ་ཡང་བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་པད་མ་རྒྱལ་ལགས་ནས་གསུངས་དོན།
ཉེན་རྟོག་པ་གིས་འཛིན་སྐོར་ནོར་ཡོད་འདིའི་སྐོར་གྱི་བརྙན་དང་པར་དང་དུ་ཚང་མ་བཀག་སྡོམ་བྱས་འདུག་ད་ལྟ་བྱེད་དགོས་ཡས་ཀྱི་རྒྱུ་རྐྱེན་གཙོ་བོ་དེ་གང་ཡིན་ན། བོད་ནང་ལོགས་ཀྱི་མི་མང་རེ་ལྷག་པར་དུ་རྒྱལ་སྤྱིའི་མི་མང་གིས་མི་ཤེས་པ་དང་མི་མཐོང་ཡ་གི་ཆེད་དུ་དམ་དྲག་བྱས་ནས་བཀག་སྡོམ་བྱེད་ཀྱི་ཡོད་པ་དེ་ཧ་ཅང་གསལ་པོ། རྒྱ་ནག་གཞུང་གིས་རྡོ་རྗེ་བཀྲ་ཤིས་ལགས་སུ་ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ནང་ས་བྱི་ཞི་རྒོལ་ཆེན་མོའི་སྐབས་བོད་མི་ཞི་རྒོལ་བ་ཚོར་རྒྱབ་སྐྱོར་བྱས་ལུགས་དང། བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་མ་དངུལ་གྱི་ཞལ་འདེབས་སྤྲད་ལུགས་བརྗོད་ནས་ཚེ་བཙོན་གྱི་ཁྲིམས་ཐག་བཅད་དེ་ལོ་ངོ་བཅོ་ལྔ་འགྲོ་བཞིན་ཡོད་པ་དང། ཁོང་གི་གཅེན་པོ་རྡོ་རྗེ་ཚེ་བརྟན་ལགས་དང་གཅེན་མོ་མགོན་པོ་སྐྱིད། དེ་བཞིན་གཅེན་མོའི་བཟའ་ཟླ་ཆོས་སྐྱོང་ལགས་གསུམ་གྱིས་ཐེངས་མང་ཡོངས་གྲགས་ངང་ཁོང་གློད་གྲོལ་དགོས་པའི་ཞུ་གཏུག་ངོ་རྒོལ་ལས་འགུལ་སྤེལ་ཡོད་པ་རེད་ལ། རྒྱ་ནག་གཞུང་གིས་ཁོང་གི་གཅེན་པོ་རྡོ་རྗེ་ཚེ་བརྟན་ལགས་ཀྱང་འཛིན་བཟུང་གིས་མི་ལོ་དྲུག་ཙམ་བཙོན་འཇུག་ཁྲིམས་ཐག་བཅད་མྱོང་བ་དང། མགོན་པོ་སྐྱིད་ལགས་ཀྱང་སྔ་རྗེས་སུ་ཐེངས་ལྔ་འཛིན་བཟུང་དང་དྲི་རྩད་གཅར་རྡུང་ཐེངས་མང་བྱས་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། ཨ་རིའི་ཕྱི་སྲིད་དྲུང་ཆེ Antony Blinken དང་རྒྱ་ནག་གི་ཕྱི་སྲིད་བློན་ཆེན Wang Yi གཉིས་ཐུག་འཕྲད་སྐབས་སུ Blinken གྱིས་བོད་དོན་སྐོར་གླེང་སློང་བྱས་ཡོད་འདུག། ཟླ་འདིའི་ཕྱི་ཚེས་ཉི་ཤུ་དྲུག་ནས་ཉི་ཤུ་བདུན་བར་ཨ་རིའི་ཕྱི་སྲིད་དྲུང་ཆེ་བྷི་ལན་ཀིན་དང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་གཉིས་ཀྱི་བར་ཨ་རིའི་རྒྱལ་ས་ཝཱ་ཤིང་ཐོན་དུ་ཐུག་འཕྲད་ཀྱིས་ཆུ་ཚོད་བདུན་གྱི་རིང་ལ་གླེང་མོལ་བྱས་ཡོད་འདུག་ལ། སྐབས་དེར་ཨ་རིའི་ཕྱི་སྲིད་དྲུང་ཆེ་བྷི་ལན་ཀིན་ལགས་ཀྱིས་ཨ་རིའི་ཕྱོགས་ནས་མུ་མཐུད་དུ་ཨ་རིའི་རིན་ཐང་གི་ལྟ་ཚུལ་དང་ཁེ་ཕན་དེ་ཕྱི་འབྲེལ་བརྒྱུད་ནས་དར་སྤེལ་གཏོང་རྒྱུ་དང་འགན་འཁུར་བའི་ཐོག་ནས་ཨ་རི་དང་རྒྱ་ནག་གཉིས་ཀྱི་འབྲེལ་བ་ཐག་གཅོད་བྱེད་དགོས་པའི་སྐོར་གསུངས་ཡོད་འདུག་མཇལ་མོལ་འདིའི་སྐབས་ཨ་རིའི་ཕྱི་སྲིད་དྲུང་ཆེ Blinken གྱིས་རྒྱ་ནག་གིས་བོད་དང་ཤར Turkestan Hong Kong བཅས་ཀྱི་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་གཏོང་བཞིན་པའི་གནད་དོན་དང་མི་སྒེར་གྱི་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་གཏོང་བཞིན་པའི་གནད་དོན་སྐོར་ནན་བརྗོད་གནང་བ་དང་ཨ་རིའི་ཁེ་ལས་ཁག་ལ་རྒྱ་ནག་ཏུ་འདྲ་མཉམ་གྱི་ཐོབ་ཐང་ཡོད་པའི་ཐོག་ནས་རྒྱ་ནག་དང་ཨ་རིའི་དཔལ་འབྱོར་གྱི་ཐད་ལ་དྲང་བདེན་གྱི་འགྲན་རྩོད་དགོས་པའི་སྐོར་སོགས་ནན་བརྗོད་གནང་ཡོད་པ་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ Matthew Miller ལགས་ཀྱིས་གསུངས་འདུག་ཡང་ཨ་རིའི་ཕྱི་སྲིད་དྲུང་ཆེ Blinken གྱིས་ཨ་རིའི་ཕྱོགས་ནས་རྒྱལ་ཁབ་ཀྱི་བདེ་འཇགས་དང་འགྲོ་བ་མིའི་ཐོབ་ཐང་ལ་གནོད་བྱེད་ཀྱི་ལག་རྩལ་ཐད་ལ་སྟངས་འཛིན་བྱེད་ཀྱི་ཡོད་པ་ལས་རྒྱ་ནག་གི་དཔལ་འབྱོར་འཕེལ་རྒྱས་ལ་བཀག་འགོག་བྱེད་ཀྱི་མེད་པའི་སྐོར་འགྲེལ་བརྗོད་གནང་གི་ཡོད་འདུག། རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཚན་རིག་དང་ནང་ཆོས་གཉིས་མཐུན་ཐབས་མེད་པའི་ལྟ་ཚུལ་དེ་ལའང་འགྱུར་བ་ཆེན་པོ་འགྲོ་བཞིན་ཡོད་པའི་སྐོར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་འདི་གསན་རོགས་གནང། བོད་ཀྱི་དཔེ་མཛོད་ཁང་གིས་གཙོ་འགན་བཞེས་པའི་ཐོག་བོད་མི་སྒྲིག་འཛུགས་ཀྱི་རྟེན་གནས་གངས་ཅན་སྐྱིད་གཤོངས་སུ། རྒྱལ་ཁབ་ཕྱི་ནང་གི་ཚན་རིག་པ་དང་ནང་པའི་མཁས་དབང་སོགས་ལྷན་ཞུགས་ཀྱིས་འཇིག་རྟེན་ཁམས་ཀྱི་རིག་པ་དང་རྣམ་པར་ཤེས་པའི་བགྲོ་གླེང་ཐེངས་བརྒྱད་པ་དེ་བཞིན་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་དགུ་ནས་སུམ་ཅུ་བར་ཉིན་གྲངས་གཉིས་ཀྱི་རིང་སྣང་ཚུལ་དང་གནས་ཚུལ་ཞེས་པའི་བརྗོད་གཞིའི་ཐོག་བསྐོང་ཚོགས་གནང་ཞིང་བགྲོ་གླེང་ཉིན་མཐའ་མར་ལྷོ་ཀོ་རི་ཡའི Seoul National University མི་རིགས་སློབ་ཆེན་ནང་དུ་རྡུལ་ཕྲན་དངོས་ཁམས་རིག་པའི་ཐོག་ཞིབ་འཇུག་གནང་མཁན་བསྟན་འཛིན་རབ་དགའ་ལགས་ཀྱིས་ཚད་རྡུལ་དངོས་ཁམས་རིག་པ་དང་སྣང་གནས་བར་གྱི་འགལ་ཟླ་སྐོར་གསུང་བཤད་གནང་ཞིང་ཁོང་གིས་ཚད་རྡུལ་དངོས་ཁམས་རིག་པ Quantum Physics ཡི་སྐོར་ཚན་རིག་དང་ནང་པའི་གཞུང་ལུགས་གཉིས་ཀྱི་སྤྱིའི་ཆ་ནས་འགྲེལ་བརྗོད་བྱེད་སྟངས་ཧ་ལམ་གཅིག་མཚུངས་ལྟ་བུ་ཡིན་པ་ར་འཕྲོད་བྱུང་བཞིན་ཡོད་ཀྱང་ལྟ་གྲུབ་ཀྱི་ཆ་ནས་མི་མཐུན་པའི་གནད་དོན་ཁག་ཅིག་ཡོད་པ་མ་ཟད་དངོས་པོའི་གནས་ལུགས་སྐོར་གླེང་བའི་སྐབས་ནང་པའི་མཁས་དབང་ཚོར་དམིགས་བསལ་ཁྱད་ཆོས་ཤིག་ཡོད་པ་འགྲེལ་བརྗོད་གནང་བྱུང། ལྟ་གྲུབ་ཀྱི་ཆ་ནས་དཀའ་རྙོག་ཏན་ཏན་དཀའ་རྙོག་ཏན་ཏན་ཡོད་རེད་འདི་ཡོད་དགོས་ཡས་འདི་ངའི་བསམ་པ་ལ་ད་ཅིག་ནང་པའི་གི་ད་ལྟ་རང་ངོས་ནས་ཡོད་པ་དང་རྟེན་འབྲེལ་གྱི་ཐོག་ལ་ཁོང་ཚོ་གི་དཔྱད་པ་ཕྱི་དྲོ་བྱེད་གི་མ་རོ་དངོས་པོ་ཡིན་ན་རྡུལ་ཕྲན་ཡིན་ན་ཁོ་རང་ངོས་ནས་ཡོད་པ་བྱས་ཁོ་རང་ངོས་ནས་ཡོད་པ་ཡིན་ན་ཁོ་རང་ལ་ཡང་ཅིག་རང་རྐྱ་ཐུབ་པའི་ངོ་བོ་ཅིག་ཡོད་པའི་དབང་དུ་བཏང་ཕྱི་དྲོ་བྱེད་ཐབས་ཤིག་ལྟ་ན

ཡིན་པ་ཡིན་ད་དེ་ཡང་གཅིག་མཚུངས་བབ་དང་མ་བབ་དེ་ང་ཚོའི་དཔྱད་པ་བྱེད་ཡས་ཀྱི་གཞི་ཅིག་ཏན་ཏན་རེད་ཤག། དེ་ཡང་དབུ་མ་འཇུག་པའི་གཞུང་ལུགས་ནང། ཆོས་གང་ཡིན་སྣང་བ་ལྟར་དུ་གྲུབ་མེད་པར་གསུངས་ཡོད་པ་བཞིན་དེང་གི་ཚད་རྡུལ་དངོས་ཁམས་རིག་པའི་ཚན་རིག་པ་ཚོས་ཀྱང་ཆོས་རྣམས་ལ་བརྟག་དཔྱད་བྱས་སྐབས་མཐར་ཐུག་ན་གང་ཡང་གནས་རྒྱུ་མེད་པར་ར་འཕྲོད་བྱུང་ཡོད་ལ་ཆོས་ཐམས་ཅད་ལ་སྣང་བ་ལྟར་དུ་གྲུབ་མེད་པར་འགྲེལ་བརྗོད་བྱེད་མཁན་ཡང་ཇེ་མང་དུ་འགྲོ་བཞིན་ཡོད་པ་མ་ཟད་ཤེས་བྱ་ཐམས་ཅད་ཀྱི་སྣང་ཚུལ་དང་གནས་ཚུལ་མི་མཐུན་པའི་སྐོར་ཧ་ཅང་གི་ཁ་གསལ་ངོ་སྤྲོད་གནང་བཞིན་ཡོད་པར་བརྟེན་འདི་ལྟ་བུའི་ཚན་རིག་དང་ནང་པའི་མཁས་པའི་དབར་གྱི་བགྲོ་གླེང་ནི་ཧ་ཅང་གི་གལ་གནད་ཆེན་པོ་ཆགས་ཡོད་ལ་ད་སྐབས་ཚན་རིག་དང་ནང་ཆོས་ནི་མཐུན་ཐབས་མེད་པའི་ལྟ་ཚུལ་དེ་ལའང་འགྱུར་བ་ཆེན་པོ་འགྲོ་བཞིན་འདུག་ཡང་དབང་རྩ་ཚན་རིག་པ་ཨ་མི་རི་ཀའི་ཀལི་ཧྥོར་ནི་ཡ་གཙུག་ལག་སློབ་ཆེན་གྱི་སློབ་དཔོན David Presti ལགས་ཀྱིས། The Science of Perception། སྣང་ཚུལ་གྱི་ཚན་རིག་ཐོག་ནས་བཤད་ན་ང་ཚོ་ཡི་མིག་གིས་མཐོང་བ་དང་ལུས་ཀྱིས་ཚོར་བ་སྣ་ཡིས་དྲི་སྣོམ་པ། རྣ་བས་སྒྲ་ཐོས་པ་སོགས་ནི་ཀླད་པའི་རྒྱུད་ནས་དངོས་ཡོད་ཀྱི་རང་བཞིན་ཡིན་པ་མྱོང་གི་ཡོད། འོན་ཀྱང་དེ་དག་གི་མཐར་ཐུག་གི་གྲུབ་ཆ་ངོ་མ་དེ་ག་རེ་ཡིན་མིན་ང་ཚོ་ཡིས་ད་བར་ཤེས་རྟོགས་ཐུབ་མེད། ནང་པའི་རྟེན་འབྱུང་གི་ལྟ་བ་ཐོག་ནས་ཀྱང་ཕྱི་ཡི་གཟུང་བ་དང་ནང་འཛིན་པ་གཉིས་ཀ་རྟེན་འབྱུང་གི་སྒོ་ནས་གྲུབ་ཡོད་པ་གསུང་གི་ཡོད། ང་ཚོ་ཡིས་ཕྲ་མཐོང་ཆེ་ཤེལ Microscope བརྒྱུད་ནས་རྡུལ་ཕྲན་ཕྲ་མོ་རྣམས་ལ་ལྟ་བའི་སྐབས་སུ། དངོས་པོ་ཐམས་ཅད་རྒྱུ་རྐྱེན་ལ་བརྟེན་ནས་གྲུབ་པ་མ་གཏོགས་རང་བཞིན་གྱིས་གྲུབ་པ་ཞིག་མེད་པ་གསལ་པོ་རྟོགས་ཐུབ་ཅེས་འགྲེལ་བརྗོད་གནང་བྱུང། ཡང་བཞུགས་སྒར་ཉེ་འདབས་སུ་ཆགས་པའི་སྒྲོལ་མ་གླིང་བཙུན་དགོན་གྱི་བཙུན་མ་ཟླ་བ་ཆོས་མཚོ་ལགས་ནི་འདི་ལྟ་བུ་ཡི་ཚན་རིག་དང་ནང་པའི་མཁས་པའི་དབར་གྱི་བགྲོ་གླེང་ནང་མཉམ་ཞུགས་གནང་བ་ཐེངས་དང་པོ་ཡིན་འདུག་པ་མ་ཟད་ནང་ཆོས་ཙམ་མིན་པར་ཚན་རིག་ལ་སློབ་གཉེར་བྱེད་རྒྱུའི་ཐད་སེམས་ཤུགས་འཕར་མ་བསྐྱེད་ཡོད་པར་འགྲེལ་བརྗོད་གནང་གི་འདུག། ད་སོ་སོ་གི་སྔས་མ་ཡིན་ན་ད་ཚན་རིག་དེ་སྦྱོང་ཡ་ན་སྤྲོ་བ་ཞེ་དྲག་མེད་འཇོག་འགྲོ་ཡི་ར་ད་ད་དེ་གི་འདི་ནང་མཉམ་ཞུགས་བྱས་ནས་སོ་སོ་གི་ཨ་ལས།

གནས་ཚུལ་སྣང་ཚུལ་དེའི་སྐོར་ལ་ཡག་པོ་ཞིག་སོ་སོས་ཀྱི་ཀ་རེ་ལྷོད་བཞུགས་བྱས་པ་ཡིན་ན། གནས་སྤྱི་ཚོགས་ཀྱི་ནང་ལོགས་ལ་ཅིག་མང་པོ་ཞིག་ལ་དཀའ་ངལ་སེལ་ས་རེད་སོ་སོ་གི་ཡག་པོ་བསྡུ་བ་སོ་སོ་གི་གནང་ས་བཞུགས།
གཞན་ཡང་གོང་ཞུས་ཉིན་སེར་བྱེས་དགེ་བཤེས་ལྷ་རམས་པ་ཐབས་མཁས་བློ་གྲོས་ལགས་ཀྱིས་ཚད་རྡུལ་གྱི་ལྟ་བས་བདག་འཛིན་ཆུང་དུ་བཏང་ཐུབ་མིན་ཐད་གསུང་བཤད་གནང་ཞིང་ཁོང་གིས་ནང་པས་རྡུལ་ཕྲ་མོའི་རྣམ་གཞག་སྐོར་གཏིང་ཟབ་འགྲེལ་བརྗོད་བྱས་ཡོད་པ་གསུང་བ་དང་སྦྲགས་གཟུགས་ཅན་རགས་པའི་ཐོག་ལ་ནང་པས་དམིགས་བསལ་བརྟག་དཔྱད་གནང་མེད་ཀྱང་ལྟ་གྲུབ་དང་རིག་པའི་ལམ་ནས་དཔྱད་པ་བྱས་པའི་གནས་ལུགས་མང་པོ་ཞིག་ལ་དེང་གི་ཚན་རིག་པ་མང་པོ་ཞིག་གིས་ལན་འདེབས་གནང་རྒྱུ་ཁག་པོ་ཆགས་ཡོད་པ་དང། ནང་པའི་གཞུང་ལུགས་ནང། ནམ་མཁའི་རྡུལ་དང། སྟོང་པའི་རྡུལ་བཅས་ནི་གཟུགས་ཅན་རང་མིན་པར་ནུས་པ་ཙམ་དུ་འདོད་ཀྱི་ཡོད་པ་འདི་ནི་ད་སྐབས་ཚན་རིག་པ་ཚོས་ཀྱང་འདི་ལྟར་འགྲེལ་བརྗོད་བྱེད་ཀྱི་ཡོད་དེ་སྔ་སྲོལ་རྒྱུན་དངོས་ཁམས་ཚན་རིག་ནང་དུ་རྡུལ་ཟེར་ན། བྱེ་མ་ལྟ་བུ་དངོས་པོ་ཞིག་ལ་འདོད་ཀྱི་ཡོད་ཅེས།

ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་དགུ་ནས་སུམ་ཅུ་སོ་གཅིག་བར་ཉིན་གྲངས་གསུམ་རིང་ཉི་ཧོང་གི་གྲོས་ཚོགས་སུ་འཚོགས་བཞིན་ཡོད་པའི་རྒྱལ་སྤྱིའི་ཡུ་གུར་གླེང་སྟེགས་ཞེས་པའི་བགྲོ་གླེང་ཚོགས་འདུའི་ཐོག་རྒྱལ་ཁབ་ཁག་ཉི་ཤུ་རྩ་བརྒྱད་ནས་གོ་ལའི་གྲོས་ཚོགས་ཀྱི་འཐུས་མི་དང་ལས་འགུལ་བ་རྒྱལ་ཚོགས་ཀྱི་རྟོག་ཞིབ་སྐུ་ཚབ་བཅས་འཐུས་མི་ཉིས་བརྒྱ་ལྷག་ཆེད་བཅར་གྱིས་མི་སྣ་མང་པོས་གསུང་བཤད་གནང་ཡོད་པ་རེད། འདིའི་སྐོར་ཚོགས་འདུར་མཉམ་ཞུགས་གནང་མཁན་སྤྱི་འཐུས་རྡོ་རྗེ་ཚེ་བརྟན་ལགས་སུ་བཅར་འདྲི་ཞུས་པས་ཁོང་གིས་ངོ་སྤྲོད་གནང་དོན་ལ། ད་ལྟ་ཚོ་ཝུའེ་གུར་གྱི་གནད་དོན་ཐོག་ལ་ཉི་ཧོང་གི་གྲོས་ཚོགས་ནང་དུ་ལ་ད་ལྟ་ཚོགས་འདུ་འཚོགས་བཞིན་པ་རེད་འདི་ཁོ་རང་ཚོ་གི་གྲོས་ཚོགས་འཐུས་མི་རྒྱལ་སྤྱིའི་གྲོས་ཚོགས་འཐུས་མི་གི་ད་ཚོགས་འདུ་གཉིས་པ་ཆགས་འདུག་འདི་ཐོག་ལ་ང་ཚོ་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་དྲིལ་བསྒྲགས་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་དང་ཨ་ནི་དེ་ཉི་ཧོང་ང་རང་ཚོ་ཡོད་པའི་དོན་གཅོད་སྐུ་ཚབ་སྐུ་ངོ་ཨར་ཡ་ཚེ་དབང་རྒྱལ་པོ་ལགས་དང་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཁང་གི་བློ་བཟང་དབྱངས་མཚོ་དང་ལས་བྱེད་ཅིག་རེ་ང་དུ་སེར་བཅར་ཡ་བྱུང་སོང་དེའི་འདུག་ད་ད་ད།

དེ་རིང་གི་སྤྱི་ཡོངས་ཀྱི་བགྲོ་གླེང་ནང་ལོགས་ལ་གྲོས་ཚོགས་འཐུས་མི་མང་པོ་ཅིག་མཉམ་ཞུགས་བྱས་པ་རེད་ཁྱོན་བསྡོམས་བྱས་ཕལ་ཆེར་ཉི་ཧོང་ནས་ད་ཁོ་རང་ཚོ་གྲོས་ཚོགས་འཐུས་མི་ཉི་ཤུ་རྩ་ལྔ་ཅིག་འདུག་སེ་ཅིག་སླེབས་བཞག་དེ་མ་ཡིན་པ་ད་ལུང་པ་ཁག་གཞན་པ་ཚང་མ་ཡར་བསྡོམས་དུས་ཕལ་ཆེར་སུམ་ཅུ་སོ་ལྔ་ཅིག་འདུག་སེ་ཅིག་གྲོས་ཚོགས་འཐུས་མི་གི་ཆ་ཤས་ལེན་སོང་དེ་ནང་ལོགས་ལ

གཏམ་བཤད་བྱེད་མཁན་ཁོ་རང་ཚོ་རང་གིས་འདུག་སེ་ཅིག་གསུང་མཁན་མང་པོ་བྱུང་སོང་ལ། དེ་བཞིན་སྤྱི་འཐུས་རྡོ་རྗེ་ཚེ་བརྟན་ལགས་ཀྱིས་མུ་མཐུད་དུ་འགྲེལ་བརྗོད་གནང་བར་ཐེངས་འདིའི་ཚོགས་འདུར་གྲོས་ཚོགས་འཐུས་མི་དང་གཞུང་ཚབ་ཟུར་པ་སོགས་མང་པོ་ཞིག་མཉམ་ཞུགས་གནང་ཡོད་པ་དང་མཉམ་རུབ་ཀྱིས་གནོན་ཤུགས་ཇི་ལྟར་སྟོན་དགོས་མིན་ཐད་ལ་བགྲོ་གླེང་གཏིང་ཟབ་པོ་བྱུང་ཡོད་འདུག། རྒྱ་ནག་གི་དམག་དོན་མཐོ་རིམ་མི་སྣས་ཨ་རི་དང་མཉམ་དུ་རྒྱལ་སྲུང་ལས་དོན་གྱི་མཉམ་འབྲེལ་བྱེད་ཤུགས་ཆེ་རུ་གཏོང་རྒྱུ་ཡིན་ཚུལ་བརྗོད་ཡོད་ནའང། རེས་གཟའ་ཟླ་བའི་ཉིན་པེ་ཅིང་དུ་འཚོགས་པའི་བདེ་འཇགས་གླེང་སྟེགས་ཟེར་བའི་སྟེང་དུ་རྒྱ་ནག་དང་ཨུ་རུ་སུའི་དམག་དོན་མགོ་ཁྲིད་ཀྱིས་ཨ་རི་ལ་སྐྱོན་བརྗོད་བྱས་ཡོད་པའི་གནས་ཚུལ་འཁོད་ཡོད་འདུག་དེ་ཡང་ཨ་རིའི་ཕྱོགས་ནས་གནད་དོན་མང་པོ་ཞིག་གི་ཐད་ནས་གནས་སྟངས་ཛ་དྲག་ཇེ་ཆེར་འགྲོ་བཞིན་ཡོད་པ་དང་ལྷག་པར་དུ་ལྷོ་རྒྱ་ནག་རྒྱ་མཚོ་དང་ཐའེ་ཝན་མཚོ་ཁུལ་དུ་གློ་བུར་དུ་གདོང་གཏུག་འབྱུང་རྒྱུའི་ཉེན་ཁ་ཆེ་རུ་འགྲོ་བཞིན་ཡོད་པ་དང་བསྟུན་ནས་ཨ་རི་དང་རྒྱ་ནག་གི་དམག་དཔུང་དབར་ལ་ངེས་གཏན་གྱི་འབྲེལ་བ་དང་གླེང་མོལ་བྱུང་མ་ཐུབ་པ་དེ་སེམས་ཁུར་བྱ་གཞི་ཞིག་ཏུ་གྱུར་ཡོད་པའི་སྐོར་འཁོད་ཡོད་འདུག། ཤང་ཧྲན་གླེང་སྟེགས་ཞེས་པ་ནི་རྒྱ་ནག་གི་ལོ་རེའི་དམག་དོན་གྱི་ཕྱི་འབྲེལ་གྱི་ཚོགས་འདུ་ཆེ་ཤོས་དེ་ཡིན་འདུག་ལ། ནམ་རྒྱུན་རྒྱ་ནག་གི་རྒྱལ་སྲུང་བློན་ཆེན་གྱིས་གཙོ་སྐྱོང་བྱེད་ཀྱི་ཡོད་ནའང། ཐེངས་འདིར་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ཚོགས་ཞུགས་བྱས་མེད་ཅིང། ཚོགས་འདུ་དེར་ཨ་རིའི་དམག་དོན་འཐུས་ཚབ་ཀྱང་མཉམ་ཞུགས་བྱས་ཡོད་ལ། ནུབ་ཕྱོགས་རྒྱལ་ཁབ་ཁག་གིས་ཡུཀ་རེན་གྱི་དམག་འཐབ་ཏུ་མཉམ་ཞུགས་བྱེད་བཞིན་པ་དེ་ཉེན་ཁ་ཞིག་ཡིན་པའི་སྐོར་སྐྱོན་བརྗོད་དང་སྦྲགས་ཉེན་བརྡ་བཏང་ཡོད་འདུག་ཚོགས་འདུའི་ཐོག་རྒྱ་ནག་གི་མགྲིན་ཚབ་པས་ནུབ་ཕྱོགས་རྒྱལ་ཁབ་ཁག་ལ་སྐྱོན་བརྗོད་དང་མཉམ་དུ་ཨ་རི་དང་དམག་དོན་གྱི་འབྲེལ་བ་ཇེ་ལེགས་སུ་གཏོང་དགོས་པའི་སྐོར་བརྗོད་ཡོད་འདུག། རྒྱ་ནག་སྲིད་བློན་གཞོན་པ་ཧོའུ་ལི་ཧྥང་རྒྱ་ནག་དམར་ཤོག་ཚོགས་པའི་དཔལ་འབྱོར་སྡེ་ཁག་གི་འགན་འཛིན་ལ་བསྐོ་བཞག་བྱས་འདུག། ཟླ་འདིའི་ཚེས་སུམ་ཅུ་རེས་གཟའ་ཟླ་བའི་ཉིན་གསར་ལས་ཁང་ཁག་ནས་གནས་ཚུལ་སྤེལ་བར་གཞིགས་ན། ཧའོ་ལི་ཧྥང་ཡང་དེ་སྔོན་རྒྱ་ནག་རྒྱལ་ཁབ་ཀྱི་འཆར་འགོད་ལས་ཁང་གི་གཙོ་འཛིན་བྱེད་མྱོང་ཡོད་པ་དང་འདི་ལོའི་ཕྱི་ཟླ་གསུམ་པའི་ནང་རྒྱ་ནག་གི་སྲིད་བློན་གཞོན་པ་བཞིའི་གྲས་ནས་གཅིག་ཡིན་པ་རེད་འདུག་དེ་ཡང་ལས་ཐོག་སྔ་མ་ལིའུ་ཧོ་རྒན་ཡོལ་བྱས་ཏེ་རྒྱ་ནག་དབུས་ནོར་སྲིད་དཔལ་འབྱོར་ལས་དོན་ལྷན་ཁང་གི་གཙོ་འཛིན་གསར་པའི་འགན་འཁུར་ཡང་ལེན་བཞིན་ཡོད་པ་རེད། ལྷན་ཁང་དེ་དག་སྲིད་འཛིན་ཞི་ཅིན་ཕིང་གིས་འགོ་ཁྲིད་པའི་རྒྱ་ནག་དམར་ཤོག་ཚོགས་པའི་ཁྱབ་ཁོངས་ཡིན་པ་རེད། མིང་འདོན་བྱ་འདོད་མེད་པའི་རྒྱ་ནག་གི་སྲིད་བྱུས་སློབ་སྟོན་པ་ཞིག་གིས་འགྲེལ་བརྗོད་བྱེད་ཡག་ལ། ཧའེ་ལི་ཧྥང་ནི་ཞི་ཅིན་ཕིང་གིས་བློས་འཁེལ་བྱ་ཡུལ་ཞིག་ཡིན་ཞིང་ཐེ་ཚོམ་མེད་པའི་ཐོག་ནས་ཞི་ཅིན་ཕིང་གི་བསམ་ཚུལ་ལག་བསྟར་བྱེད་མཁན་ཞིག་ཡིན་པ་རེད་འདུག།

གཟའ་འཁོར་འདིར་པེ་ཅིང་དུ་རྒྱལ་ཁབ་ཀྱི་འགོ་ཁྲིད་པ་དང་སྒྲིག་སྲོལ་དོ་དམ་པ། དངུལ་ཁང་རིམ་པ་མཐོ་གྲས་བཅས་མཉམ་འཛོམས་ཀྱིས་ལོ་ལྔའི་རིང་གི་རྒྱལ་ཡོངས་ཀྱི་དངུལ་རྩིས་ལས་དོན་ཚོགས་འདུ་འཚོག་རྒྱུ་ཡིན་ཞིང་ཧའོ་ལི་ཧྥང་ཚོགས་འདུ་དེར་རྒྱ་ནག་དབུས་དངུལ་རྩིས་ལས་དོན་ལྷན་ཁང་གི་གཙོ་འཛིན་གྱི་གོ་གནས་ཐོག་བསྐོ་གཞག་བྱེད་སྲིད་པ་རེད་འདུག། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གིས་རྒྱབ་སྐྱོར་བྱེད་སའི་འོས་མི་སྟོན་པའི་བྱ་རིམ་གསར་པ་དེ་རེས་གཟའ་ཟླ་བར་སྒོ་བརྒྱབ་པའི་རྗེས་ཧོང་ཀོང་གི་དམངས་གཙོའི་ཕྱོགས་གཏོགས་ཚོགས་པ་ལྟེ་བ་ནས་འོས་མི་སུ་ཞིག་གིས་ས་གནས་འོས་བསྡུའི་འགྲན་བསྡུར་ནང་ཞུགས་ཆོག་རྒྱུ་མིན་ལུགས་གོང་ཞུས་ཚོགས་པ་དེས་བརྗོད་འདུག་ཉིས་སྟོང་བཅུ་དགུ་ལོའི་ཧོང་ཀོང་ས་གནས་འགན་འཛིན་ལྷན་ཚོགས་ཀྱི་འོས་བསྡུའི་སྐབས་ཁུལ་དེའི་དམངས་གཙོའི་ཕྱོགས་གཏོགས་ཀྱི་ཚོགས་པ་ཁག་ལ་གཡོ་འགུལ་ཐེབས་པའི་འོས་བསྡུའི་རྒྱལ་ཁ་ཆེན་པོ་ཐོབ་ཡོད་པ་དང་སྐབས་དེར་ཧོང་ཀོང་ཁྱོན་ཡོངས་སུ་ཁུལ་དེའི་ནང་རང་དབང་ཆེ་ཙམ་དགོས་པའི་དགོས་འདུན་བཏོན་ནས་མང་ཚོགས་ཀྱིས་ངོ་རྒོལ་རིམ་པ་བྱས་ཡོད་པ་རེད། དུས་དེ་ནས་བཟུང་རྒྱ་ནག་གཞུང་གིས་ཧོང་ཀོང་གྲོང་ཁྱེར་ནང་བསམ་ཚུལ་འདྲ་མིན་གྱིས་རྒྱ་ནག་གཞུང་ལ་ངོ་རྒོལ་བྱེད་མཁན་ཚོ་ཞི་འཇམ་གཏོང་ཐབས་སུ་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་གཞི་ཟེར་བ་ཞིག་ལག་བསྟར་བྱེད་འགོ་བཙུགས་ཏེ་རྒྱ་ནག་གཞུང་ལ་ཞེན་ཁོག་མེད་པའི་གང་ཟག་རིགས་གཙང་སེལ་བྱ་ཕྱིར་ཧོང་ཀོང་གི་འོས་བསྡུ་བྱ་རིམ་ཁག་ལ་འགྱུར་བ་བཏང་ཡོད་པ་རེད། དེ་བཞིན་ཉིས་སྟོང་བཅུ་དགུ་ལོའི་སྤྱི་ཟླ་ལྔ་པར་འོས་བསྡུ་བྱ་རིམ་ལ་བསྒྱུར་བཅོས་གཏང་རྒྱུའི་གསལ་བསྒྲགས་བྱས་པའི་ནང་ས་གནས་ལྷན་ཁང་ནང་ཐད་ཀར་འོས་བསྡུའི་ཐོག་འདེམས་བསྐོ་བྱེད་པའི་འཐུས་མིའི་གདན་གྲངས་དེ་སྔོན་བཞི་བརྒྱ་ལྔ་བཅུ་ང་གཉིས་ཡོད་པ་ནས་བརྒྱད་ཅུ་གྱ་བརྒྱད་བར་ཉུང་དུ་བཏང་ཡོད་ཅིང་དེ་ལྟར་བྱེད་དགོས་དོན་ནི་རྒྱ་ནག་གཞུང་ལ་མི་དགའ་བ་དང་བརྟན་ལྷིང་མེད་པ་བཟོ་མཁན་གྱི་སྟོབས་ཤུགས་དེ་ཚོ་མེད་པ་བཟོ་ཆེད་ཡིན་པར་འགྲེལ་བཤད་བྱས་ཡོད་ཅིང་འཐུས་མིའི་གདན་ཐོབ་མང་བ་དེ་ཚོ་སྲིད་གཞུང་ལ་ལྷག་བསམ་རྣམ་དག་བྱེད་མཁན་དང་གྲོང་གསེབ་ས་ཁུལ་གྱི་ས་ཞིང་བདག་པོ་ཚོར་སྤྲད་ཡོད་པ་རེད། ཨ་མི་རི་ཀ་དང་ཡོ་རོབ་མནའ་འབྲེལ་ཚུད་པའི་རྒྱ་ནག་ལ་སྐྱོན་བརྗོད་གནང་མཁན་ཚོས་རྒྱ་ནག་གཞུང་གིས་ཧོང་ཀོང་ས་གནས་ཀྱི་འོས་བསྡུའི་ལམ་སྲོལ་ལ་འགྱུར་བ་བཏང་བ་དེའི་ཐོག་ནས་གྲོང་ཁྱེར་དེའི་ཐོག་རྒྱ་ནག་གཞུང་གིས་སྲིད་དབང་གཅིག་སྡུད་བྱེད་ཤུགས་ཆེ་རུ་བཏང་ཡོད་པར་ངོས་འཛིན་གནང་གི་འདུག། གོང་ཞུས་འོས་བསྡུའི་ལམ་ལུགས་ལ་བཅོས་བསྒྱུར་བཏང་བའི་ཉེར་ལེན་ལ་བརྟེན་ནས་ད་ཕན་ལོ་རྒྱུས་རིང་ཤོས་དང་གཞི་རྒྱ་ཆེ་ཤོས་ཡིན་པའི་ཧོང་ཀོང་གི་དམངས་གཙོ་ཚོགས་པའི་འོས་མི་དྲུག་ལ་འོས་ཆོས་ཚང་བའི་རྒྱབ་སྐྱོར་མ་ཐོབ་པར་འོས་བསྡུའི་འགྲན་བསྡུར་ནང་སླེབས་ཐུབ་མེད་པ་རེད། གནད་དོན་དེ་ནི་ཧོང་ཀོང་དང་དམངས་གཙོའི་སྟོབས་ཤུགས་ལ་འཕྲད་པའི་དཀའ་ངལ་གསལ་པོ་མངོན་ཐུབ་རྒྱུ་ཡིན་པ་གནད་དོན་དབྱེ་ཞིབ་པ་ཚོས་འགྲེལ་བརྗོད་གནང་འདུག། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ནས་བཟུང་ཡུ་རོབ་མཐུན་ཚོགས་དང་ཨོས་ཏྲེ་ལི་ཡའི་བར་རང་དབང་ཚོང་འབྲེལ་གྱི་གྲོས་མཐུན་ཞིག་ཡོང་ཆེད་གྲོས་མོལ་ཐེངས་མང་བྱུང་ཡོད་ནའང་ད་བར་གྲུབ་འབྲས་ཐོན་མེད་པ་རེད། དེ་ཡང་ཟླ་འདིའི་ཚེས་སུམ་ཅུ་རེས་གཟའ་ཟླ་བའི་ཉིན་ཨོས་ཏྲེ་ལི་ཡའི་སོ་ནམ་ཞིང་ལས་བློན་ཆེན་སྐུ་ཞབས་མུ་རེ་ཝར་ཆི་ཡིས་ཨེ་བྷི་སི་གསར་ལས་ཁང་ལ་གསུངས་དོན། འདི་ལོའི་ཟླ་བའི་ལྔ་པའི་ནང་ཉི་ཧོང་དུ་ཚོགས་པའི G7ཞེས་པའི་འཛམ་གླིང་གི་སྟོབས་ཆེན་རྒྱལ་ཁབ་བདུན་གྱི་ལྷན་ཚོགས་ཀྱི་ཚོགས་འདུའི་སྐབས། ཞོར་འཕྲོས Australia དང་ཡོ་རོབ་མཐུན་ཚོགས་བར་གྲོས་མོལ་གནང་སྐབས་ཡོ་རོབ་མཐུན་ཚོགས་ཀྱིས་ལངས་ཕྱོགས་མཁྲེགས་འཛིན་བྱས་པའི་རྐྱེན་གྱིས་ཕྱོགས་གཉིས་བར་ཚོང་ལས་ཀྱི་གྲོས་མཐུན་འཇོག་ཐུབ་མེད་པ་རེད། ཉི་ཧོང་དུ་ཡོད་པའི་སྐབས་སུ Australia དང་རང་དབང་ཚོང་ལས་ཀྱི་གྲོས་མཐུན་ཞིག་འཇོག་ཐུབ་པའི་ཡིད་ཆེས་བརྟན་པོ་བྱས་ཡོད་ཀྱང Australia ཡིས་ཉེ་བའི་ཕྱོགས་གཉིས་བར་གྱི་གྲོས་མོལ་གྱི་གྲུབ་དོན་དང་མ་འཚམས་པའི་སོ་ནམ་ཞིང་ལས་ཐོན་སྐྱེད་ཚོང་སྒྱུར་གྱི་དགོས་མཁོ་བསྐྱར་བཅོས་བྱས་ཡོད་སྟབས་གྲོས་མོལ་ལ་གྲུབ་འབྲས་བྱུང་མེད་པ་ཡོ་རོབ་མཐུན་ཚོགས་ཀྱི་མགྲིན་ཚབ་པས་གསུངས་འདུག། Australia ནས་གླང་ཤ་དང་ལུག་ཤ་སོགས་ནང་འདྲེན་བྱ་རྒྱུར་ཡོ་རོབ་ངོས་ནས་ཁྲོམ་ར་ཇི་ཙམ་སྒོ་ཕྱེ་དགོས་ཀྱི་ཡོད་མེད་སྐོར་ཕྱོགས་གཉིས་བར་གྲོས་མོལ་ཤུགས་ཆེ་བྱུང་ཡོད་པ་མ་ཟད་ཡོ་རོབ་མཐུན་ཚོགས་ཀྱིས་རྒྱ་ནག་དང་ར་ཤི་ཡ་ཐོག་གཞི་རྟེན་བྱེད་མི་དགོས་པའི་དོན་དུ་རང་བཞིན་གཏེར་རྫས་ཀྱི་ཐོན་ཁུངས་ཕྱུག་པོ་ཡོད་པའི Australia ནས་རླུང་གི་ནུས་ཤུགས་མ་འཁོར་དང་གློག་གི་སྣུམ་འཁོར་ལ་མཁོ་བའི་གློག་རྫས་སོགས་གང་མང་ཉོ་ཐུབ་རྒྱུའི་འདོད་པ་ཡོ་རོབ་མཐུན་ཚོགས་ལ་ཡོད་པ་རེད། འོན་ཀྱང་འདི་ལོའི་ཟླ་བ་བདུན་པའི་ནང་བསྐྱར་དུ་གྲོས་བསྡུར་བྱས་ཡོད་ཀྱང། ཕྱོགས་གཉིས་བར་རང་དབང་གི་ཐོག་ནས་ཚོང་ལས་བྱ་རྒྱུའི་གྲོས་མཐུན་ཞིག་འཇོག་ཐུབ་མེད་པ་རེད། དེ་ཡང Australia ཡིས་ཡོ་རོབ་མཐུན་ཚོགས་ཀྱི་དགོས་མཁོ་མང་དྲགས་ཚུལ་བརྗོད་འདུག Murray Watt ལགས་ཀྱིས་མུ་མཐུད་དུ་འགྲེལ་བརྗོད་གནང་ཡ་ལ་ད་ལྟའི་ཆར Australia སྲིད་གཞུང་གི་གནས་སྟངས་ལ་བརྟེན་རྒྱུན་རིང་བར་གྲོས་མོལ་ཡོང་མི་སྲིད་པ་དང་ཉིས་སྟོང་ཉེར་ལྔ་ལོར

མའོ་དྲག་སྤྱོད་པ་ཚོས་བལ་ཡུལ་ནང་འགྲོ་བ་མིའི་ཐོབ་ཐང་བརྡལ་བཤིག་བཏང་བར་ཉེས་པ་ཆག་ཡང་དགོས་པའི་ལས་འགུལ་སྤེལ་བའི་ཆེད་ཆ་རྐྱེན་དེ་དག་བཏོན་གནང་བ་ཞིག་ཆགས་ཡོད་པ་རེད་འདུག་བདུན་དྲུག་ཙམ་གྱི་གོང་བལ་ཡུལ་གྱི་གྲོས་ཚོགས་ཀྱི་ཚོགས་ཆུང་ཞིག་གིས། མའོ་དྲག་སྤྱོད་པ་ཚང་མར་ཉེས་པ་ཆག་ཡང་གཏོང་བའི་གྲོས་འཆར་གྱི་ཟིན་བྲིས་ཤིག་ལ་མོས་མཐུན་གནང་མེད་པ་རེད་འདུག་ཕྱི་ལོ་ཉིས་སྟོང་དྲུག་ལོར་སྐབས་དེའི་བལ་ཡུལ་གྱི་གཞུང་དང་མའོ་དྲག་སྤྱོད་པའི་དབར་ཞི་བའི་གྲོས་མཐུན་ཞིག་བཞག་གནང་བའི་རྗེས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་སྐུ་ཚབ་ཀྱི་ཚོགས་ཆུང་ཞིག་འཛུགས་གནང་ནས་དེའི་དམིགས་ཡུལ་དེ། བལ་ཡུལ་གཞུང་གི་དྲག་པོའི་དཔུང་དམག་དང། མའོ་དྲག་སྤྱོད་པའི་གོ་མཚོན་ཁག་གི་ཐོག་བརྟག་ཞིབ་གནང་རྒྱུའི་ལས་འགན་བཏོད་ཡོད་ནའང། ལས་དོན་དེ་གནང་ཕྱོགས་ཐད་དཀའ་རྙོག་འཕྲད་ནས་མཐར། རྒྱལ་ཚོགས་ཀྱི་ལས་ཁུངས་དེ་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོར་སྒོ་བརྒྱག་དགོས་པའི་གནས་ཚུལ་བྱུང་ཡོད་པ་རེད་འདུག།

Guterres ལགས་ནི་ད་བལ་ཡུལ་ནང་གི་ད་ཅིག་སྔོན་མ་རྙོག་དྲ་ཞུ་ཞིག་བྱུང་ད་ཅིག་འདི་ཡི་ཞི་འགྲིག་གི་ལས་དོན་འདི་ད་ལྟ་ད་ཅིག་མཇུག་སྒྲིལ་ཐུབ་མེད་པ་དང་ཨ་ནི་འདིའི་ཐོག་ལ་ད་ཅིག་མཉམ་འབྲེལ་རྒྱལ་ཚོགས་ནས་ད་རོགས་རམ་གནང་སྐྱོང་ཡོད་པའི་གིས་འབོད་སྐུལ་ཞུས་ཤག་དེ་འདྲ་སོང་ཙང་ད་བཟང་པོ་ལགས། བལ་ཡུལ་ནང་ད་གནས་བཞུགས་དང་ཨ་ནི་འགྲོ་བ་མིའི་ཐོབ་ཐང་གི་ཚོགས་མི་གི་ཕྱག་ལས་གནང་གི་ཡོད་རེད་བྱས་ཙང་ད་ཅིག་ད་རེས་སྲིད་བློན་པྲ་ཅཱན་ཏཱ་མཆོག་གིས་ད་རྒྱལ་ཚོགས་ཀྱི་དྲུང་ཆེ་མཆོག་ལ་འབོད་སྐུལ་གནང་ཡས་དེ་གིས་ད་ཁོ་རང་གིས་རེ་བ་རེ་ག་རེ་བཏང་ནས་འབོད་སྐུལ་གནང་བ་ཞིག་ཟེར་གི་ཡོད་ན། མ་མཐའ་ད་ལྟ་རྙིང་པ་རེད་ག་རེ་ཟེར་ན་སྔོན་མ་ཁོང་ཚོ་གིས་དེའི། Peace Treaty Twelve Point Agreement བྱས་པ་རེད་བ། ལགས། Twelve Point Agreement བྱེད་དུས་སྒང་ལ་ད་ལྟ་དམར་ཤོག་ཚོགས་པ་ཁོང་ཚོ་གི་དམག་མི་ཡོད་པ་དེ་ཚོ་གང་ག་ཕྱེད་ཀ་དམག་ཁང་ནང་ལ་ཚང་ཕྱེད་ཀ་འདི་བྱས་པ་རེད་བ། ད་དེ་དུས་སྒང་ལ་གྲོངས་སོང་སྐྱོར་དང་ད་གཞུང་གིས་བསད་སྐྱོར་དང Maoist ཀྱིས་བསད་སྐྱོར་གང་ག་མི་ད་སྟོང་ཕྲག་བཅུ་བདུན་བཅོ་བརྒྱད་ཅིག་ད་ལྟ་ཁོང་ཚོ list ཅིག་ལ་བརླག་སོང་སྐྱོར་ཅིག་བོར་སོང་སྐྱོར་ཅིག་གི་ཡོད་རེད་ད་དུས་ཀྱི Safe Landing བྱེད་ཀྱི་དོན་དག་ལ་ཁོང་ཚོ་སྐད་ཆ་བཤད་ཀྱི་ཡོད་རེད། ད་ལྟ་དེ་ཞི་བདེ་གི་དེ་ལབ་ཡ་དེ། དེ་ད་ག་རང་རེད། ཁོ་རང་ཚོ་གི་གཞུག་མ་དེ་ཚོགས་ཆུང་དེ་འདྲ་བཙུགས་དེ་ནི་དེ་བྱས་པ་རེད་དེ་ནི་ཡིན་ན་ནི་ཁྲིམས་ནང་དུ་ཚོགས་ཆུང་དེ་གི་ཁོ་རང་ཚོ་གི་ཐག་གཅོད་རེད་བྱས་ཡ་མེད་པ་བྱས་ནས་ཚོགས་ཆུང་དེ་གི Recommend བྱས་ཡ་དེ་མ་གཏོགས་དེ་ལ་དེ་ཞེ་དྲག་ཞེ་དྲག་དེ་ཡོད་མ་རེད་དེ་ད་ལྟ་དམིགས་བསལ་གི་ད་ལྟ་དེ Political Decision མ་བྱུང་དེ་ནི་ད་ལྟ་དེ་ལྷག་བསྡད་རྒྱུ་དེ་འདྲ་རེད། ད་སྔོན་མ་ནས་ད་ལྟ་བར་དུ་དེ་གི་དེའི་སྐོར་ལ་ད་ལྟ་དམིགས་བསལ་ཁས་ལེན་དགོས་ལེན་ཐུབ་ཟེར་ཁ་སྐད་དེ་སྔོན་མ་དོན་དག་སྐད་སྒྲུབ་ཡོད་མ་རེད། ད་དེ་ད་ལོ་ཁོང་ཚོས་དེ་ཁོ་རང་ཚོས་དེ་ཁྲིམས་དེ་གསར་པ་བཟོས་བྱས་ནས་ཁྲིམས་དེ་ལ Amendment བྱས་བྱས་ནས་ཁོང་ཚོས་དེ་ད་ལྟ་དེ་དེ complete བྱེད་ཀྱི་ཡིན་ལབ་ཀྱི་ཡོད་རེད་ད་དེ་ད་ལྟ་དེ་རེད་ག་རེ་ཟ། ད་ལྟ Peace Process ཟེར་དེ་ཟེར་དེ་དེ་ད་ག་རང་རེད།

སུས་ཀྱི་ཚེ་གསལ་བའི་ལན་འདེབས་བྱེད་དུས་སྐབས་དེ་གའི Compensation སྤྲད་ཡག་གི་དོན་དག་གི་སྐད་ཆ་ཏོག་ཙི་བཤད་ཀྱི་ཡོད་རེད། ཨ་ནི་སྔོན་མ་ཁོ་རང་ཚོ Peace Process བྱེད་དུས་ག་ལ UNMIN ཡོང་བྱེད་ནི་དགེ་རྒྱས་ཁོ་རང་ཚོ་ཡོང་བྱེད་ནི་ད་ལྟ་ཁོ་ཚོའི་གི་དམག་མི་ཡོད་ཀྱི་དེ་ཚོ་དམག་མི་གི་ནང་ལ་ཆུད་ཡག་ཡོད་མཁན་དེ་ཚོ་དམག་མི་ལ་ཚོས་བདའ་སྐྱིད་བཏང་བ་རེད། ཨ་ནི་དམག་མི་ལ་ད་ལྟ་ལོ་ཆུང་མཁན་དེ་ཚོ་ད་ཁོ་རང་ཚོའི་ཕར་བྱེད་དུས་ག་ལ་པུ་ར་དགོངས་པ་སྤྲད་བྱེད་ནི་ནི་ཕར་བཏང་བཞག་ཡོད་རེད། ད་དེ་བར་དུ་དེ་ཡོད་དུས་ག་ལ་ད་མི་ཁྲི་གཅིག་གཅིག་བདུན་སྟོང་དེ་ཚོ་བརླག་ཕྱིན་དུས་ག་ལ

ད་ལྟ་དེ་ཀྲུའུ་ཐང་ལྡན་ཀོ་མི་ཤོན་དུ་གཅིག་དང། རི་ཀོན་སལ་ཀོ་མི་ཤོན་གཉིས་བཙུགས་ཡོད་རེད། ཀོ་མི་ཤོན་གཉིས་ཅག་གིས་དེར་ཐིམ་དེ་ལ་རེ་ཀོ་མན་བྱས་དེ་མ་གཏོགས་དེ་ལ་དམིགས་བསལ་གལ་མི་དུས་ག་ལ། ད་ཁོ་ད་ལྟ་ཁོ་རང་ཚོས་ཀྱིས་ཐིམ་དེ་ལ་ཨ་མེན་མེན་བྱས་བྱས་ནས་ད་པེ་ཅན་དང་ཀྲུའུ་ཀོ་མི་ཤོན་དང་རེ་ཀོ་མན་དྲེ་ཤོན་ཀོ་མི་ཤོན་གཉིས་ཅག་གིས་དེ་ལ་ཐག་གཅོད་བྱས་ཡོད་པ་ཅིག་ཕེ་ཅན་དེ་རིག་ག་ས་ན་ཐིམ་གསར་བ་ཅིག་བཟོ་དེ་གིས་ཐིམ་གསར་བ་ཅིག་ནང་ལ་འདི་པེ་འགྲོ་དེ་སྐབས་ལ་རེད་འདི་འདི་འདྲའི་བྱེད་དུས་ག་ལ།

འདི་ཚོ་ཡོད་དུས་ག་ལ་ཁོ། list ནང་ལ་ཁོ་བརླག་ཚར་གྱོ་དེ་རེད། ཡིན་ན་དེ་ནི་མི་ཁོ་རང་ད་ལྟ་གསོན་པོ་དེ་དེ་རེད།
ལོ་སེ་ཨ་ནི་དེ་མིན་གྱི་ཡང་གནས་ཚུལ་ནང་བཀོད་པ་བཞིན་ན་ཨ་ནི་ངེད་ཅག་ད་ཆ་བལ་ཡུལ་གྱི་གྲོས་ཚོགས་ཀྱི་ཚོགས་ཆུང་ཞིག་གིས་ཨ་ནི་མའོ་གྱེན་ལོག་ཤོག་ཁག་དང་འདི་ཚོ་གིས་ད་ཅིག་འགྲོ་བ་མིའི་ཐོབ་ཐང་རྡོག་རྫིས་བཏང་བའི་གནས་ཚུལ་འདིའི་ཐོག་ལ་ཅིག་ད་ཁོ་ཚོ་ལ་ཉེས་པ། ཡོངས་རྫོགས་ད་ཆག་ཡང་བཏང་ཡག་གི་དེ་འདྲས་ཀྱི་གྲོས་འཆར་ཞིག་ལ་དེ་ངོས་ལེན་གནང་མི་འདུག་ཨ་ནི། ད་ཅིག་སྲིད་བློན Prachanda ད་ཅིག་མའོ་འགོ་ཁྲིད་དེ་ཚོ་གི་ད་ཅིག་རེ་བ་ལ་ད་ཁོ་རང་ཚོ་ལ་ཡང་ཅིག་ཉེས་པ་མ་ཡོང་གི་ད་ཅིག་རེ་བ་རེ་བྱེད་ཀྱི་ཡོད་ན་ག་འདྲ་རེ་བྱེད།

ད་དེ withdraw བྱས་ལ་ཁོ་རང་ཚོའི political decision མ་ལེན་བྱས་ནས་ཁྲིམས་ཁང་ནང་ནས withdraw བྱེད་ས་ཡོད་མ་རེད། ག་རེ་ཟེར་འདོད་དུས་ག་ལ་ཡོད་དུས་ག་ལ་ཁོང་ཚོ་གི་ཁ་མཆུ་དེ་ཚོ་གང་གི weapon process དང་དགུན་ཟླ་དཀར་པོའི་དང་དེ་འདྲའི་ཉེན་ཁ་བརྒྱབ་ཤོར་དུས་ག་ལ་དེ་ལ withdraw བྱེད་ས་ཡོད་མ་རེད། ཁོ་རང་ཚོའི system དེ་ཚོ་གང་ག་ཅིག་གི་ད་སྔོན་མ་དོན་ཚན་བཅུ་གཉིས་ཅིག་གི་ཁོ་རང་ཚོ agreement བྱས་པའི་ནང་བཞིན་དེ་དེ་ན་གཞི་བཟུང་ནང་བཞིན་དེ་བསྡད་ཀྱི་ཡོད་རེད་ད་དེ་ལ UN གིས་བལྟས་ཟིན་ཡང་དེ་ལ་མིག་བཙུམ་དགོས་ཀྱི་ཡོད་རེད། གལ་སྲིད Truth Finding Commission གི UN གི་ལག་པ་གཅིག་པོ་ནང་བཞིན་བྱས་རིགས་ན་ཁོ་ལམ་ཁ་ལ་འགྲོ་གི་ཡོད་མ་རེད་ད་དེ་ད་ལྟ་ཁོ་རང་ཚོས་དེ་ལབ་དུས་ཁར་ཨ་ནི་ཁོ་རང་ཚོས་ཀྱི་དེ་ལ་རོགས་པ་སྤྲད་ཟེར་དེ་དང UN གི Pressure སྤྲད་ཟེར་ཡོང་ན་ཁྲིམས་བཟོ་ཡ་དང་དེ་ཚོ་སྒང་ག་ལ་སྐྱེས་སུ་ལས་སླ་ཡོང་ས་རེད་ཁོ་རང་ཚོས་རེ་བ་དེ་རྒྱབ་གི་ཡོད་ས་རེད་བ། ཁ་སང Prachanda ཁོ་རང New York ལ་འགྲོ་དུས་ཁར་ཨ་ནི་ཁོ་གི་ཡིན་གཅིག་མིན་གཅིག་ཕེབས་རོགས་བྱེད་ང་ཚོ་དེ་འདྲའི་དཀའ་ངལ་འཕྲད་དུས་ཡོད Truth Finding གིས་ཁྱེད་རང་ཚོ་རྒྱབ་སྐྱོར་བྱེད་ཀྱི་མེད་ཟེར་ནས་ཁོ་ཚོས་ག་དུས་ཡིན་ན་བཀའ་བཀྱོན་བཏང་གི་ཡོད་རེད་ཡང་དེ་བཀའ་བཀྱོན་བཏང་དུས་ཁར་ང་ཚོ་འདི་འདྲ་འདི་འདྲ་དེ་ཁྱེད་རང་ཡོང་དེ་འདི་འདྲ་ལབ་རོགས་དེ་ཁོ་རང་གི་ཕར་ཞུས་ཡོད་ས་རེད་བ་དེ་ཞུས་པའི་ཞུས་སོང་ཅིག་ནི་ཨིན་དྲི་འདོན་ད་ཁོ་རང་ཨན་ཐོ་ནི་ཡོ་དེ་སླེབས་ར་བ། ལགས་སོ་ཨ་ནི་དེ་མིན་གྱི་ད་ཅིག་གི་མའོ་གྱེན་ལོག་ཤོག་ཁ་གི་ད་ཅིག་གི་ལས་འགུལ་འདིའི་ཐོག་ལ་ཅིག་གི་ལོ་ངོ་བཅུ་ཕྲག་ཅིག་ལྷག་ཕྱིན་ཤག་ཨ་ནི་དེའི་སྐབས་ཏེ་ད་བལ་ཡུལ་ནང་ཡོད་པའི་བོད་བལ་གྱི་ད་དགོན་པ་ཁག་དང་ཡང་དེ་མིན་གྱི་ཚོང་པ་དང་བོད་པ་ཚོ་ལ་ཅིག་དཀའ་ངལ་མང་དག་ཅིག་འཕྲད་ཤག་དེ་ཚོ་ག་རེ་ག་རེ་རེད་བྱུང་ཡོད་རེད།

བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང་བོད་མིའི་ཚོང་ལས་སྡེ་ཚོགས་ཀྱིས་ཚོགས་པ་གཞན་གསུམ་དང་ལྷན་དུ་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་པའི་རྗེས་རྒྱུན་ལས་རྣམས་ལྷན་ཚོགས་གནང་ནས་བོད་པའི་སློབ་གྲྭ་ཁག་ཏུ་ཚོང་ལས་གོ་རྟོགས་སྤེལ་རྒྱུ་སོགས་ལས་གཞི་མང་པོ་ཞིག་གི་ཐོག་གྲོས་མོལ་གནང་བའི་སྐོར་བོད་མིའི་ཚོང་ལས་སྡེ་ཚོགས་ཀྱི་ཚོགས་གཙོ་བཀྲ་ཤིས་དབང་འདུས་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་ལྔ་ཉིན་གྱི་སྔ་དྲོ། རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ། Tibetan Chamber of Commerce འམ་བོད་མིའི་ཚོང་ལས་སྡེ་ཚོགས་དང། རྡ་ས་རིགས་སློབ་མ་ལག། སེར་བྱེས་ཧར་གདོང་ཁམས་ཚན། གཙང་སྟོད་ལྷ་ངམ་ཕུན་གསུམ་མམ། ལྷ་རྩེ་རྫོང། ངམ་རིང་རྫོང། ཕུན་ཚོགས་གླིང་རྫོང་བཅས་ནས། སྒྲོལ་དཀར་ཚེ་སྦྱིན་འཁོར་ལོའི་སྒོ་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་འདུག་པ་འདིའི་ཐད། བོད་མིའི་ཚོང་ལས་སྡེ་ཚོགས་ཀྱི་ངོས་ནས་ཚོགས་པ་གཞན་གསུམ་དང་ལྷན་དུ་བརྟན་བཞུགས་གོ་སྒྲིག་ཞུ་ཕྱོགས་དང། བརྟན་བཞུགས་དངོས་སུ་ཕུལ་བའི་མྱོང་ཚོར་སོགས་ཀྱི་སྐོར་བོད་མིའི་ཚོང་ལས་སྡེ་ཚོགས་ཀྱི་ཚོགས་གཙོ་བཀྲ་ཤིས་དབང་འདུས་ལགས་སུ་བཀའ་འདྲི་ཞུས་པར་ཁོང་གིས་བཀའ་ལན་གནང་ཡག་ལ།
ད་ང་ཚོ་ཟླ་ཉིན་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ལ་ཡ་ཕྱི་ཟླ། བརྒྱད་པའི་ནང་དུ་ཡ་ཅིག་རང་ཚོ་འགན་འཛིན་ལྷན་ཚོགས་ཀྱིས་ཐག་གཅོད་བྱུང་བ་རེད། སྐྱབས་མགོན་རིན་པོ་ཆེར་ད་ཅིག་གི་དགུང་ལོ་དགུང་ལོ་བརྒྱད་ཡར་ཕེབས་བྱས་ནས་ནི་ད་བརྟན་བཞུགས་ཅིག་འབུལ་ཡ། ནི་འདི་ནས་དེ་སྤྱི་ཟླ་དགུ་པ། བཅུ་པའི་ནང་ལ་ཡང་ཡར་སྐུ་ཡིག་ཚང་སྙན་ཞུ་གཏུགས་སུ་ཕུལ་བ་ཡིན། ནི་ད་ཉེ་ཆར་གི་ཟླ་བ་བཞི་ལ་ཡར་གཏུགས་ནས་ནི་དུས་ཚོད་དེ་གཏན་འཁེལ་བའི་གི་ཞལ་བཞེས་ཐོབ་བྱུང་བ་དང། ནི་ཁ་ཚང་རྫས་རྟགས་ཁེ་ས། ཟླ་བ་བཅུ་པའི་ཚེས་ཉི་ཤུ་ལྔ་ཉིན་ནས་ང་ཚོ་ཚོགས་པ་བཞིས་མཉམ་དུ་ལ་ཡ་དངོས་གནས་བརྟན་བཞུགས་ཅིག་འབུལ་བའི་གོ་སྐབས་བྱུང་སོང་ཞུ་ཡ་ཡིན།
བོད་མིའི་ཚོང་ལས་སྡེ་ཚོགས་ཀྱི་ངོས་ནས་ཚོགས་པ་གཞན་གསུམ་དང་ལྷན་དུ་བརྟན་བཞུགས་གྲ་སྒྲིག་ཞུ་ཕྱོགས་དང། བརྟན་བཞུགས་དངོས་གཞིའི་ཉིན་བོད་མིའི་ཚོང་ལས་སྡེ་ཚོགས་ཀྱི་ཚོགས་མི་ག་ཚོད་ནས་མཉམ་ཞུགས་གནང་ཐུབ་ཡོད་མེད་སོགས་ཀྱི་ཐད་ཁོང་གིས་མུ་མཐུད་འགྲེལ་བརྗོད་གནང་དོན་ལ། ལགས་འོང་ད་ད་ལྟ་ང་ཚོ་སྤྱིར་བཏང་ད་ང་ཚོ་ཟླ་བ་གསུམ་ལྷག་ཟིན་འདུག་ཟེར་ནས་གྲ་སྒྲིག་བྱེད་ཀྱི་ཡོད་རེད། ཚོགས་པ་བཞི་མཉམ་འཛོམས་ཐོག་ནས་ཡིན་དུས་སྒང་ལ་ཡ་རྣམ་རྒྱལ་གྲྭ་ཚང་གི་སྒྲུབ་ཞག་རེད་དེ་ཚོ་གྲ་སྒྲིག་བྱས་དང་དེ་ནས་དངོས་སུ་ད་ཅིག་བརྟན་བཞུགས་ཉིན་མོ་ལ་ཡ་ནི་ཅིག་བྱེད་སྒོ་རྣམ་གཞག་དེ་ཚོ་ཚང་མ་གྲ་སྒྲིག་བྱས་ང་ཚོ་ཁ་སང་སྒྲུབ་ཞག་དེ་བདུན་ཕྲག་གཅིག་རིང་ལ་ཡིན། དགེ་འདུན་པ་བརྒྱ་དང་ཉི་ཤུ་རྩ་ལྔ་གྲ་སྒྲིག་བྱས་ཡིན་ད་ལྟ་དངོས་སུ་ཐ་མ་ཡ་ཅིག་མ་གཞི་དེ་བའི་སྒྲུབ་ཞག་སྐབས་ལ་ཡ་གཅིག་གི་ཉི་མ་རེ་ལ་ཡ་དགེ་འདུན་པ་བརྒྱ་དང་བརྒྱད་ཅུ་དགུ་བཅུ་དེ་འདྲས་ཀྱི་བདུན་ཕྲག་གཅིག་རིང་གི་ཡ་སྒྲུབ་ཞག་དེ་བསྒྲུབས་པ་ཡིན། འདིའི་གི་དང་ང་ཚོ་ད་ལྟ་སྒྲུབ་ཞག་འདིའི་འགྲོ་ཀ། ང་ཚོ་ད་དེ་ཁ་སང་ད་དངོས་སུ་དེ་ལ་ཡ་ང་ཚོ་ཚོགས་མི་མི་ལྔ་བཅུ་ཟིན་འདུག་ཟེར་ནས་འཛོམས་ཐུབ་པ་ཞུ་ཡ་ཡིན་ད་བལ་ཡུལ་དང་རྒྱ་གར་ནང་ནས། Tibetan Chamber of Commerce འམ་བོད་མིའི་ཚོང་ལས་སྡེ་ཚོགས་དེ་བཞིན་ཕྱི་ལོ་ཉིས་སྟོང་ལྔ་ལོར་གསར་འཛུགས་གནང་བའི་རྗེས། ཚོགས་པའི་ངོས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་ཕུལ་བའི་གོ་སྐབས་བྱུང་བ་ད་ལན་ཐེངས་དང་པོར་སོང། ཚོགས་གཙོ་བཀྲ་ཤིས་དབང་འདུས་ལགས་སྐུ་སྒེར་ཞིག་ལ་མྱོང་ཚོར་ཇི་བྱུང་གི་ཐད་བཀའ་འདྲི་ཞུས་པར་ཁོང་གིས། ལགས་འོང་ལ་ད་ཅི་དང་ད་སྐྱབས་མགོན་རིན་པོ་ཆེ་གོང་ལ་ཡག་ཕེབས་དུས་དུས་སྒང་ལ་ཡག་ཅི་དང་ཞལ་རས་དང་ཅིག་ཀ་བཀའ་སློབ་གནང་གང་ཅི་ཐོང་ཡག་པོ་འདུག་ཐ་མ་ཕེབས་ཡག་ལ་ཡག་དེ་ཟེར་འདུག་ནི་ད་ཅིག་ཀ་རོགས་པ་དགོས་ཀྱི་ཡོད་པ་དང་དེ་འདྲས་ཅིག་འདུག་བ་ལ་ནི་ད་ཡིན་ནའི་ང་ཚོ་ད་ད་ད་ཅིག་ཀ་དངོས་གནས་ད་ད་འདི་ཆ་ལ་ཡག་ད་ང་ཚོའི་གི་རྩ་བའི་ཅི་དང་ད་དེ་སྐྱབས་མགོན་རིན་པོ་ཆེའི་བཀའ་སློབ་དང་དེ་ཚོ་ལ་ཡག་བརྩི་སྲུང་དེ་ཚོ་བྱེད་དགོས་ཀྱི་ཡོད་རེད་དེ་ཚོ་ཅིག་དོ་སྣང་བྱེད་དགོས་ཀྱི་རེད་དེ་ད་ང་ཚོའི་ཡང་ཕྱོགས་གཅིག་ནས་ད་བརྟན་བཞུགས་འབུལ་ཡ་དེ་གཙོ་བོར་བ་ད་སྐུ་ཚེ་བརྟན་ཡ་དེ་ང་ཚོའི་ཕྱོགས་ལས་ཆོས་ཕྱོགས་ཀྱི་ཐོག་ནས་ད་སྐུ་ཚེ་བརྟན་ཡ་ལ་ཡང་ང་ཚོ་བརྟན་བཞུགས་འབུལ་ཡ་དེ་གལ་ཆེན་པོ་ཡིན་ཙང་ང་ཚོ་གིས་ད་ལྟ་ད་ཐེངས་ཅིག་ག་བློ་སེམས་སེམས་སྡུག་སུ་ཕུལ་བ་ཡིན་ལགས། མཐའ་མ་དེ་བཀའ་འདྲི་ཞུ་ཡ་ལ་དེ་རིང་ཡང་ད་ཅིག་བརྟན་བཞུགས་སྐབས་རེད་ཅིག་འདི་བྱས་ལ་སྐུ་མདུན་གྱི་མཇལ་ཁ་དེ་འདྲ་གནང་བའི་སྐབས་ལ་རྣམ་པ་ཚོ་ལ་དམིགས་བསལ་བཀའ་སློབ་དེ་འདྲ་ཕེབས་ཡོད་ན་ག་འདྲ་ཡིན་ན་ལགས། བཀའ་སློབ་དེ་འདྲ་དམིགས་བསལ་དེ་རིང་དམིགས་བསལ་ཕེབས་མ་སོང། ཕེབས་མ་སོང་ཞུ་ཡ་ཡིན་རང་བ་ལ་དམིགས་བསལ་བཀའ་སློབ་གས་ཕེབས་མ་སོང། ད་ལན་བརྟན་བཞུགས་སྐབས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་མིའི་ཚོང་ལས་སྡེ་ཚོགས་སོགས་ལ་དམིགས་བསལ་བཀའ་སློབ་ཕེབས་མེད་ཀྱང་དེ་སྔ་ཉིས་སྟོང་དྲུག་ལོའི་ཕྱི་ཟླ་གཉིས་པའི་ནང་བོད་མིའི་ཚོང་ལས་སྡེ་ཚོགས་ལ་དྲང་བདེན་དང་བཟང་སྤྱོད་ཀྱི་ལམ་ནས་དཔལ་འབྱོར་ཡར་རྒྱས་གཏོང་ཐབས་བྱ་དགོས་པ་དང་དེའི་ཐོག་ནས་སྤྱི་ཚོགས་ལ་ཕན་པའི་ལས་འགུལ་སྤེལ་དགོས་པ་སོགས་ཀྱི་བཀའ་སློབ་ཕེབས་ཡོད་པ་རེད།
ཇི་ཙམ་གྱིས་སོ་སོ་ངོས་ནས་ཅིག་ཏོག་ཅིག་གུ་གུ་རུ་ཡོད་བསྡད་པ་དག་ཅིག་བྱེད་ཐུབ་ཡག་ཅིག་བྱུང་བའི་ཚོད་ཀྱིས་ལས་འགན་ཅིག་སླེབས་ཡོང་གི་ཡོད་རེད་ཤེས་སོང་ཨ། ང་ཚོ་གཞིས་ཆགས་ནང་ཡོད་དུས་ངས་སྐྱོ་བོ་ཅིག་གི་ལྷག་བསམ་དང་སེམས་ཤུགས་ཡོད་ནས་བྱེད་ཡག་གི་མི་འདུག་ཨ། ད་ཁྱེད་རང་ཚོ་སོ་རུ་ཅིག་གིས་སོ་སོའི་ཅིག་འགྲོ་སྟངས་རུ་ཁག་གང་འཚམ་ཅིག་དཔེ་ཧྲག་ཏག་ཏག་ཅིག་ཆགས། ཅིག་ཏང་ཞིག་དང་ལས་ཀ་བྱེད་ཐུབ་ཡག་གི་ཆ་རྐྱེན་རུ་ཡོད་པ་དང་དེ་ཡོད་པའི་ཁ་ཐུག་ལ་ད་འགན་འདི་མ་བྱས་པ་བྱས་སོ་སོ་རང་མགོ་གང་ཐོན་བསམ་བློ་བཏང་བ་ཡིན་ན། བོད་རྒྱ་ཆེའི་མི་མང། གཞིས་ལུས་རྒྱ་ཆེའི་མི་མང་ང་ཚོར་རེ་བ་བཅོལ་བྱས་བལྟས་བསྡད་མཁན་དེའི་དེའི་ག་དྲན་གི་རེད། བོད་མི་བཙན་བྱོལ་བ་དེའི་དེའི་ད་བོད་སྤྱི་པའི་དོན་དག་བསམ་བློ་ཞིག་བཏང་གི་མི་འདུག་རང་མགོ་གང་ཐོན་ཞིག་འགྲོ་གི་བསམ་འདི་འདྲ་ཅིག་དྲན་པ་ཡིན་ན། ཁོ་ཚོ་བློ་ཕམ་དགོས་པ།

འདི་དང་མཉམ་དུ་ལྷག་པར་དུ་ང་རང་ཚོ་ལྟ་བུ་མི་དེ་གའི་ཆ་མཚོན་པ་ཡིན་ན། སྐྱབས་མགོན་རིན་པོ་ཆེ་གི་བཀའ་དགོངས་ཀྱི་འོག་ལ་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་བྱས་ནས་བཞུགས་ཐུབ་ཡག་གི། བཞུགས་ཐུབ་པར་བྱེད་དགོས་ཡག་གི་ད་བརྟན་བཞུགས་ཀྱི་ནང་གི་བརྟན་བཞུགས་མཆོག་དེ་ཆགས་བསྡད་ཀྱི་ཡོད་རེད་བསམ་གྱི་འདུག་ད་ལྟའི་ཆ་ལ་ངས། ཡང་ད་ལན་རྡ་རམ་ས་ལར་བརྟན་བཞུགས་ཆེད་བོད་མིའི་ཚོང་ལས་བདེ་ཚོགས་ཀྱི་ཚོགས་མི་མང་པོ་ཞིག་ཀྱང་ཕེབས་ཡོད་པ་དང་སྟབས་བསྟུན་ནས་བོད་མིའི་ཚོང་ལས་བདེ་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཡང་ཚོགས་འདུག་ལ། ལྷན་ཚོགས་ཐོག་དྲ་རྒྱའི་ལམ་ནས་ཚོང་ལས་གཉེར་རྒྱུ་སོགས་གྲོས་གཞི་ཁག་ཅིག་གི་ཐོག་ལ་གྲོས་མོལ་གནང་བཞག།
ད་ང་ཚོའི་འགན་འཛིན་ལྷན་ཚོགས་རྩ་བའི་སྤྱིར་བཏང་ད་དེར་འཆར་ཅན་དུ་ཚོགས་བསྡད་ཀྱི་ཡོད་རེད Online དང། དྲ་རྒྱའི་བརྒྱུད་ནས་ཚོགས་ཀྱི་ཡོད་རེད་ཡང། མཉམ་དུ་འཛོམས་ནས་ཚོགས་ཀྱི་ཡོད་རེད་ལ། རེད་ད་ད་རིང་འདིར་ང་ཚོ་སྤྱིར་བཏང་རྩ་བའི་ད་ལྟ་ད་དེར་ང་ཚོ་ད་ལས་གཞི་ཁག་ཅིག་ཡོད་རེད་འདི་སྐོར་ལ་ཡང་ང་ཚོ་གྲོས་བསྡུར་བྱེད་ད་ད་ང་ཚོ་དྲ་རྒྱའི་ལམ་ནས་ཅ་ལག་བཙོང་ཡ་དང། དེ་འདྲའི་གི་ད་ལས་གཞི་ཁག་ཅིག་ཡོད་རེད་དེ་ཚོའི་ཐོག་ལ་ཡང། གྲོས་བསྡུར་ཞུས་ཡིན་ཞུས་ཡིན། དེ་མིན་བོད་མིའི་ཚོང་ལས་བདེ་ཚོགས་ཀྱི་ངོས་ནས་སློབ་གྲྭ་ཁག་ནང་བོད་ཕྲུག་ཚོར་ཚོང་ལས་གོ་རྟོགས་སྤེལ་རྒྱུ་དང། ཚོང་པ་མང་ཚོགས་ལ་རྒྱ་གར་གཞུང་ལ་ཚོང་ཁྲལ་ཕུལ་ཕྱོགས་སོགས་ཀྱི་ཟབ་སྦྱོང་གནང་རྒྱུའི་ལས་འཆར་ཡང་ཡོད་ལུགས་བོད་མིའི་ཚོང་ལས་བདེ་ཚོགས་ཀྱི་ཚོགས་གཙོ་བཀྲ་ཤིས་དབང་འདུས་ལགས་ཀྱིས་ངོ་སྤྲོད་གནང་བྱུང། ད་ལྟའི་ཆར་ལ་ཡ། ང་ཚོ་ལས་གཞི་ཁག་ཅིག་འདི་ད་ལྟ་འདི་ཡིན། སློབ་གྲྭ་ཁག་ནང་ལ་ཡ་ད་ཅིག། ཚོང་ལས་ཐོག་ལ་ཡ་ས་དང་ཟབ་སྦྱོང་ཟེར་དགོས་རེད། དེ་འདྲ་གི་གོ་རྟོགས་སྤེལ་ཡག་གི་ལས་གཞི་གཅིག་ང་ཚོས་འདུག་བསམ་གཞིག་བྱེད་ཀྱི་ཡོད། ཨ་ནི་དེ་ནས་ང་ཚོ་ང་ཚོ་དེ་འདྲ་ཚོགས་མི་ཚོ་ནང་དང་སྤྱིར་བཏང་བོད་པའི་གི་ད་ཅིག་ཚོང་པ་ཐོག་ལ་ཡ་ཅིག GST ཟེར་བ་རོ་རྒྱ་གར་གི་དེ་འདྲ་ཁྲལ་སྤྲོད་སྟངས་དང་ཨ་ནི་ཅིག།

བོད་མིའི་ཚོང་ལས་བདེ་ཚོགས་ཐེ་བའི་ཚོགས་པ་ཁག་བཞི་ཡིས་ཕྱི་ཚེས་ཉི་ཤུ་རྩ་ལྔ་སྟེ་རེས་གཟའ་ལྷག་པའི་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་འདེགས་འབུལ་ཞུ་བའི་སྐབས་དགའ་ལྡན་ཁྲི་པ་བརྒྱ་དང་བཞི་པ། རྗེ་བཙུན་བློ་བཟང་བསྟན་འཛིན་དཔལ་བཟང་པོ་མཆོག་དང་ཀུན་བདེ་གླིང་རིན་པོ་ཆེ་མཆོག། སེར་བྱེས་ཀེའུ་ཚང་རིན་པོ་ཆེ་སོགས་བླ་སྤྲུལ་དང། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་སྦྲེལ་པོ་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་བཀའ་བློན་མཆོག་དང་བདེ་སྲུང་བཀའ་བློན་མཆོག། ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་གཞན་མཆོག། གཞན་ཡང་ཨ་མི་རི་ཀའི་གློག་བརྙན་འཁྲབ་སྟོན་པ་གྲགས་ཅན་རི་ཅར་གེར་སོགས་ཕེབས་ཡོད་འདུག་ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།
གནས་འདྲི་ལེ་ཚན་ནང་བཞུགས་སྒར་རྡ་རམ་ས་ལ་ནས་གནས་མཆོག་རྡོ་རྗེ་གདན་བར་རྒྱང་ཐག་ཀི་ལོ་མི་ཀྲ་ཉིས་སྟོང་ལྷག་རིང་བོད་དོན་ཆེད་རྐང་འཁོར་སྐོར་སྐྱོད་གནང་སྟེ་བོད་དོན་གོ་རྟོགས་ཀྱི་ལས་འགུལ་སྤེལ་བཞིན་པ་འཇམ་དབྱངས་བསྟན་འཛིན་ལགས་ལ་ཁོང་གིས་ལས་འགུལ་དེ་སྤེལ་དགོས་པའི་དགོས་པ་རྒྱུ་མཚན་དང་ས་གནས་རྒྱ་གར་གྱི་ཡུལ་མི་དང་བོད་མི་རྣམས་ཀྱིས་རྒྱབ་སྐྱོར་ཇི་ལྟར་གནང་ཡོད་མེད་སོགས་ཀྱི་སྐོར་འདི་གའི་གསར་འགོད་པ་སིངྒ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་དེ་གསན་རོགས་གནང། རྒྱ་གར་བྱང་ཕྱོགས་ཨུ་ཏར་ཁཱནྟ་མངའ་སྡེའི་དགུན་དུས་རྒྱལ་ས་ལྡེ་ར་ལྡུན་གྱི་ཉེ་འཁྲིས་སུ་ཡོད་པའི་བདེ་སྐྱིད་གླིང་བོད་མིའི་གཞིས་ཆགས་ནང་གནས་བཞུགས་གནང་མཁན། དགུང་གྲངས་དྲུག་ཅུ་རེ་གསུམ་ལ་ཕེབས་པ་བྱམས་པ་བསྟན་འཛིན་ལགས་ཀྱིས་སྤྱི་ཟླ་བཅུ་པའི་ཚེས་བཅུ་གཉིས་ཉིན་བཞུགས་སྒར་དྷ་རམ་ས་ལ་ནས་གནས་མཆོག་རྡོ་རྗེ་གདན་བར་རྒྱང་ཐག་ཀི་ལོ་མི་ཀྲར་ཉིས་སྟོང་ལྷག་ཙམ་རིང་བོད་ནམ་ཡང་མ་བརྗེད་ཅེས་པས་བོད་མི་རིགས་དང་བོད་ཀྱི་བསྟན་པ་ཆབ་སྲིད་བཅས་པའི་དོན་དུ་རྐང་འཁོར་སྐོར་བསྐྱོད་ཀྱི་ལས་འགུལ་ཞིག་དབུ་འཛུགས་གནང་འདུག་ཁོང་གིས་བོད་དོན་ཆེད་རྐང་འཁོར་སྐོར་བསྐྱོད་ཀྱི་ལས་འགུལ་དབུ་འཛུགས་གནང་སྟེ་བདུན་ཕྲག་གཅིག་ལྷག་ཙམ་ཕྱིན་པའི་རྗེས་སུ་ཕྱི་ཟླ་བཅུ་པའི་ཚེས་བཅུ་དགུ་ཉིན་ཁོང་རྒྱ་གར་གྱི་རྒྱལ་ས་ལྡི་ལི་བསམ་ཡས་གླིང་བོད་མིའི་གཞིས་སྒར་ལ་ཕེབས་འབྱོར་བྱུང་སྐབས་ལྡི་ལི་བསམ་ཡས་གླིང་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་དང་ས་གནས་བདེ་དོན་མཆོག་གིས་བོད་མིའི་གཞིས་སྒར་འདིའི་ནང་གི་དགོན་པའི་མདུན་ལ་ཁོང་ལ་མང་ཚོགས་ནས་དགའ་བསུའི་སྣེ་ལེན་ཞུ་རྒྱུ་གོ་སྒྲིག་གནང་འདུག་འདིའི་སྐོར་རྐང་འཁོར་སྐོར་སྐྱོད་གནང་མཁན་བྱམས་པ་བསྟན་འཛིན་ལགས་ལ་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་ཉིན་ཞལ་པར་བརྒྱུད་གནས་འདྲི་ཞུས་པའི་ཁོང་གིས་གསུངས་དོན།
མར་ལྡི་ལི་ལ་ཡ་འབྱོར་དུས་ཙམ་པ་ལ་ཡ་གཞོན་ནུ་གིས་ཨ་ནི་འདུག་སེ་བྱས་ག་རེ་ཟེར་དགོས་རེད།

ཆབས་ཅིག་ལི་ཡ་གདུལ་བྱེད་ཆེ་དག་དོན་ལུགས་ཡོད་སང་ཉིན་ཇོ་ཁས་ཆུ་ཚོད་བརྒྱད་དེ་ཕྱེད་ཀ་དགུ་བའི་པར་རུ་དེར་གདུལ་བྱེད་ཆེ་མ་ཐོན་ཡས་ཡིན་ཨ་རིན་དག་དེ་ནས་མ་གདུལ་བྱེད་ཆེ་མུ་ར་དཱ་བཱད་ཨཱ་ལི་གྷར་ཨ་རིན་དེ་འདྲས་བྱེད་ཆེ་ཨ་ཀ་ར་གདུལ་བྱེད་ཆེ་རྒྱུ་ཆེ་འགྲོ་དགོ་བསམ་པའི་དགེ་ཐིག་ཡོད་ཨ་ནི་བྷ་ར་ན་སི་གདུལ་བྱེད་ཆེ་ཨ་ནི་ལཱ་ཁ་ནོ་ཨ་ནི་གདུལ་བྱེད་ཆེ་དེ་འདྲས་བྱེད་ནས་འགྲོ་ཡས་དགེ་འབད་བརྩོན་ཅིག་ཞུ་དགོ་བསམ་ནས་དིག་ཡོད། གཙོ་བོ་འགྲོ་བ་དེ་ཨཱ་ལི་གྷར་ནས་མར་འདུག་སེ་བྱས་ཨེ་ཊ་ཝ་ཟེར་ཡས་འདུག་སེ་བྱས་ཉེ་ལམ་འདྲ་བོ་ཅིག་འཁེལ་འགྲོ་གི་ཡོད་རེད་ཟེར་གྱི་འདུག།
ཡང་ཁོང་གིས་རྐང་འཁོར་སྐོར་སྐྱོད་གནང་བཞིན་པ་དང་བསྟུན་ནས་རྒྱ་གར་ཡུལ་མི་རྣམས་ལ་བོད་དོན་གོ་རྟོགས་སྤེལ་བཞིན་ཡོད་སྐོར་མུ་མཐུད་ནས་གསུངས་དོན། ང་རྒྱ་གར་མི་སེར་ལ་ཡ་གཙོ་བོ་ད་དུང་བོད་པ་དང་རྒྱ་གར་བར་གྱི་འབྲེལ་བ་དང་ཨ་ནི་བོད་པ། ཟེར་ཡས་དེ་ངོ་མ་ཤེས་ཙམ་པ་ལ་ཡ་ཁོ་ཚོ་མཉམ་དུ་ལ་ཡ་སྐད་ཆ་བཤད་ནས་བོད་པ་ཟེར་ཡས་དེ་མི་རིགས་དེ་འདྲ་དེ་འདྲ་རེད་ཨ་ནི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ལ་ཡ་ཨ་ནི་རྒྱ་གར་ལ་ཡ་བཙན་བྱོལ་ལ་འབྱོར་བ་རེད་ཨ་ནི་རྒྱ་གར་གྱིས་འདུག་སེ་བྱས་ཨ་ནི་ང་ཚོ་ལ་ཡ་བཙན་བྱོལ་དེ་ཆོག་པའི་གི་ཇོར་ལཱལ་ནེ་རུ་བརྒྱུད་ནས་ཨ་ནི་འདུག་སེ་བྱས་ཐོབ་ཐང་ཨ་ནི་རྒྱ་གར་མི་སེར་གི་ཨ་ནི་དེ་ལ་ཡ་ངོ་རྒོལ་མེད་པའི་ཐོག་ནས་ང་ཚོ་འདུག་སེ་བསྡད་ཡོད་རེད་ས་འོ་འདུག་སེ་གི་བསམ་པ་ཟེར་ཡས་དེ་ད་དོན་དག་གཙོ་བོ་དེ་ཕར་ཚུར་བགྲོ་གླེང་འདྲ་བོ་ཅིག་བྱས་ཁོ་ཚོས་གི་ང་ཚོའི་གདོང་པ་དེ་ཚོ་མཐོང་ཡོང་དུས་ཙམ་པ་ལ་ཁ་ཤས་གི་ཨབ China ཧེ་ཨབ Japanese ཧེ་ཨབ Nepali ཧེ་ཟེར་དུས་མང་ཆེ་ལ་ནེ་པ་ལི Nepali རྐྱང་ཟེར་གི་འདུག་བ་ང་ཚོའི་གདོང་རིས་འདི་ནེ་པ་ལི་འདྲ་བོ་ཡོད་རེད་བ་ཨོ་དེར་བརྟེན་བྱས་ནས་ཨ་ནི་ཁོ་ཚོ་ལ་ཅིག་ཡིན་གཅིག་མིན་གཅིག་ཅིག་བྱེད་དགོས་ཀྱི་འདུག་བསམ་བསམ་བློ་ཅིག་ཨ་ནི་བོད་པའི་གི་རྒྱ་གར་ནང་ལོགས་ལ་ཡ་ཨ་ནི་ལས་ཀ་ག་རེ་བྱས་ཡོད་མེད་དང་དེ་ཚོ་གི་ངོ་སྤྲོད་འདྲ་བོ་དེ་འདྲ་ཚོ་བྱས་དང་ཨོ་དེ་འདྲའི་གི་བསམ་ཚུལ་འདྲ་བོ་ཅིག་ཡོད་ཨ་ནི་དེ་ཚོ་སྒང་ག་ལོགས་ཡོད་འདུག་བྱས་བྱས། འགྲོ་བསྡད་ཀྱི་ཡོད་ཨེ་འདྲ་ཡིན་ན་འོ་འདུག་ཟེར་ཞུ་ཡ་ཡིན་ཨ་ནི་ལྡི་ལི་མི་མང་གིས་དངོས་གནས་དྲང་གནས་ཀྱི་དཔེ་མི་སྲིད་པའི་དགའ་ཚོར་གྱི་དཔེ་མི་སྲིད་པའི་ཇེ་དག་བསྐྱངས་སོང་དེ་ལ་ཡང་དངོས་གནས་ལྡི་ལི་མི་མང་ལ་ཡང་ང་རང་གི་ཐུགས་རྗེ་ལེགས་འབུལ་ཞུས་པ་ཡིན། སྤྱི་ཟླ་བཅུ་པའི་ཚེས་བཅོ་བརྒྱད་དེ་སྐུའི་བླ་གཟའི་ཉིན་ཁོང་ལ་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དང་འབྲེལ་ཡོད་སྐོར་གནས་འདྲི་ཞུ་སྐབས་ཁོང་གིས།

ཀྱི་རེ་བ་གཙོ་བོ་ཅིག་དེ་ཡིན། བློ་རུ་གཞན་དག་གོ་ཁོ་ཚོ་གོ། ཡང་བྱམས་པ་བསྟན་འཛིན་ལགས་ཀྱིས་བོད་དོན་ཆེད་རྐང་འཁོར་བསྐོར་བསྐྱོད་གནང་བཞིན་པ་དེ་ཁོང་ནས་མ་སྐུལ་དྭངས་བླངས་སྒོ་ནས་གནང་བཞིན་ཡོད་རུང་དེ་ལ་རྒྱབ་སྐྱོར་གནང་མཁན་ཡོད་མེད་གནས་འདྲི་ཞུ་སྐབས་ཁོང་གིས། སོ་སོ་རང་གིས་རྒྱབ་རང་རུང་ཏོག་ཙི་བྱས་ཡིན་ཡིན་ཡིན་ནའི་ད་ང་རང་གིས་ད་ངོ་ཤེས་དང་དེ་ཚོ་གིས་ཡང་སྙིང་རྗེ་ཁོ་རང་ཚོ་གི་ངོས་ཕྱོགས་ནས་ཡང་བལྟས་བལྟས་ཟེར་རོགས་པ་ཏོག་ཙི་བྱས་གནང་འདུག་ལ།

ཟེར་ཏེ་ལས་གསུངས་ཨམ་བྷ་ལ་ལ་སྙིང་རྗེ་ཡང་ཚོང་པ་ཚོ་གི་ངོས་ནས་ཚོང་དོན་ཚ་ཚ་རེད་ཤག་ཨ་ནི་ཁོ་རང་ཚོ་གི་མཐུན་རྐྱེན་གྱི་རོགས་པ་འདྲ་བོ་ཅིག་ཏོག་ཙི་བྱས་སྒོར་མོ་སུམ་སྟོང་ལྔ་བརྒྱ་ཅིག་གནང་སོང་དེ་ནས་ཨ་ནི་པ་ནི་པཏ་ཟེར་ཟེར་ས་ཆ་དེར་སླེབས་དུས་ཙམ་པ་ལ་ཡང་ང་རང་ཚོ་གི་བོད་རིགས་ཚོང་པ་ཡང་སྙིང་རྗེ་ལམ་ཁ་ལ་ང་ལས་འགག་ལས་གསུངས་གིས་ཁོ་རང་ཚོ་ཚོང་པ་དེ་ཚོའི་འགྲམ་ལ་ཕྱིན་ཕྱིན་ནས་སོ་སོའི་གི་བསམ་དོན་དང་དེ་ཚོ་གང་ག་ལ་བ་ཅིག་སྒྲོག་སྦྱང་བྱས་ཨ་ནི་ཁོ་རང་ཚོ་གི་ངོས་ཕྱོགས་ནས་ཡང་སྒོར་མོ་ཉིས་སྟོང་ཅིག་གནང་སོང་ཁོ་རང་ཚོ་ལ་ཡང་ཐུགས་རྗེ།

རྒྱ་གར་གྱི་གྲོང་གསེབ་མི་མང་རྣམས་ཀྱིས་རྒྱབ་སྐྱོར་གྱི་རྣམ་པ་ཇི་འདྲ་སྟོན་གྱི་ཡོད་སྐོར་གནས་འདྲི་ཞུས་པས་ཡུལ་མི་རྣམས་ཀྱིས་རྒྱབ་སྐྱོར་གྱི་རྣམ་པ་ཤུགས་ཆེ་སྟོན་གྱི་ཡོད་པའི་དཔེ་མཚོན་ཞིག་གསུངས་དོན། དེ་འདྲ་ལམ་ཁ་ཡོང་གི་ཡོང་གི་སེ་གལ་པན་ཅར་འདྲ་བོ་དེ་འདྲ་ཚར་གཅིག་ཤོར་སོང་དེ་དུས་ཙམ་པ་ལ་སྙིང་རྗེ་པན་ཅར་བཟོ་བ་འདི་ལ་ངེད་ཀྱི་གནས་ཚུལ་གནས་སྟངས་དེ་ཚོ་ཏོག་ཙི་བཤད་པ་ཡིན་ཨ་ནི་པན་ཅར་བཟོ་བ་འདི་གིས་སྙིང་རྗེ་པན་ཅར་བཟོས་ས་ལ་ཡང་སྙིང་རྗེ་དང་པེ་ཤ་དགོས་མ་རེད་པཱ་ལགས་ཨ་ཙི། བ་བ་ཇི་ཨ། པད་སཱ་གི་རྫུ་ར་ནི་ཨཱ་བི་ཡཱ་ཏར་མེ་ཇཱ་ར་སཱམ་བཱ་དི་ཡཱ་ཏར་མེ་ཇཱ་ར་སཱི་དཔེ་མི་སྲིད་པའི་ང་ལ་དགའ་བོ་བྱས་ནས་ཇ་ཅིག་ཡང་བླུགས་ཨེ་འདྲས་བྱས་ནས་ངེད་ཀྱི་སེ་གལ་པན་ཅར་ཤོར་ཀྱོག་དེ་ལ་ཡང་བཟོ་རོགས་བྱས་རོགས་པ་བྱས་དཔེ་མི་སྲིད་པའི་ཡག་པོ་ཏོག་ཙི་ཅིག་བྱས་སོང་ལ། ཡང་བོད་དོན་ཆེད་རྐང་འཁོར་སྐོར་བསྐྱོད་པ་བྱམས་པ་བསྟན་འཛིན་ལགས་ཀྱིས་གནས་མཆོག་རྡོ་རྗེ་གདན་བར་བསྐྱོད་ཕྱིར་རྐང་འཁོར་བཏང་ཟིན་པ་ལས་གཏོང་རྒྱུ་མང་བ་ལྷག་ཡོད་ན་ཡང་རྐང་འཁོར་གཏོང་བཞིན་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་པའི་རྒྱལ་བའི་ཞབས་བརྟན་གསོལ་འདེབས་དང།

ཙམ་ཅིག་འགོར་མི་ཡོང་ངས་བསམ་བསམ་འགྲོ་ན་ཉི་མ་ལྔ་བཅུ་ང་ལྔ་ཉི་མ་དྲུག་ཅུ་འདི་བར་རུ་དེ་ལ་ཡ་ང་རྡོ་རྗེ་གདན་ལ་འབྱོར་ཐུབ་པའི་ཀྱི་རེ་བ་ཆེན་པོ་ཞུ་གི་ཡོད། ཁོང་གི་བཞུགས་སྒར་རྡ་རམ་ས་ལ་ནས་སྤྱི་ཟླ་བཅུ་པའི་ཚེས་བཅུ་གཉིས་ཉིན་བོད་དོན་ཆེད་ཀྱི་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དེ་དབུ་འཛུགས་མ་གནང་གོང་མེག་ལོད་གྷན་ཇིའི་ལམ་བུ་བཞི་མདོར་བོད་ཀྱི་གཞོན་ནུ་ལྷན་ཚོགས་དང་བོད་ཀྱི་བུད་མེད་ལྷན་ཚོགས། ས་གནས་འཕགས་བོད་མཛའ་འབྲེལ་ཚོགས་པ་བོད་རྒྱལ་ཡོངས་མང་གཙོ་ཚོགས་པ་སོགས་ཀྱི་བོད་མིའི་ཚོགས་པ་སྒྲིག་འཛུགས་ཁག་གིས་ཁོང་གི་ལས་འགུལ་དེ་ལམ་ལྷོངས་ཡོང་བའི་སྨོན་འདུན་དང་བཅས་མཇལ་དར་ཕུལ་བའི་རྗེས་སུ་བོད་དོན་ཆེད་འབོད་ཚིག་སྒྲོག་གནང་སྟེ། བོད་རྒྱལ་ལོ། བོད་རྒྱལ་ལོ། ལས་འགུལ་དེ་དངོས་སུ་དབུ་འཛུགས་གནང་འདུག་ལས་འགུལ་དེ་དབུ་འཛུགས་གནང་སྟེ་ད་རིང་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་གསུམ་བར་ཉིན་གྲངས་བཅུ་གཅིག་འགྲོ་གི་ཡོད་པ་རེད། རྩ་བའི་བྱམས་པ་བསྟན་འཛིན་ལགས་ནས་ཁོང་གི་ཡབ་དམ་པ་དེའི་རྗེས་སུ་འབྲངས་གནང་སྟེ་བོད་དོན་ཆེད་ཀྱི་ལས་འགུལ་ག་འདྲ་ཞིག་སྤེལ་གྱི་ཡོད་རུང་དེ་དག་ནང་མཉམ་ཞུགས་གནང་མཁན་ཞིག་ཡིན་འདུག་ལེ་ཚན་འདི་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན། ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཐེངས་འདིའི་འཕྲོད་བསྟེན་གྱི་ལེ་ཚན་ནང་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་ཉེ་ཆར་བཏོན་པའི་སྙན་ཐོ་གསར་པའི་ནང་ཁྲག་ཤེད་མཐོ་བའི་ནད་པ་ཚོར་སྨན་བཅོས་ཚུལ་བཞིན་བྱེད་ཐུབ་པ་ཡིན་ཚེ་མ་འོངས་པའི་ཉིས་སྟོང་ཉི་ཤུ་རྩ་ལྔ་ནང་ཚུད་ལ་ཁྲག་ཤེད་མཐོ་བའི་ནད་པ་ས་ཡ་ཉི་ཤུ་རྩ་དྲུག་ལྷག་དུས་མིན་འཆི་རྐྱེན་འགྲོ་བ་ལས་སྔོན་འགོག་ཐུབ་རྒྱུ་ཡིན་པ་གསུངས་ཡོད་པར་བརྟེན་ཕྱི་ལུགས་སྨན་པས་ཁྲག་ཤེད་མཐོ་བའི་ནད་ངོས་འཛིན་བྱེད་སྟངས་དང་ཉེན་ཁའི་རང་བཞིན། ཁྲག་ཤེད་ཡོད་མེད་བརྟག་དཔྱད་བྱེད་པའི་ཐབས་ཤེས་དང་ལོ་ཇི་ཙམ་ནས་ཁྲག་ཤེད་ཡོད་མེད་བརྟག་དཔྱད་བྱེད་དགོས་པའི་སྐོར་གཡུ་སྒྲོན་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་ཁྲག་ཤེད་མཐོ་བའི་ནད་ལ་སྨན་བཅོས་ཚུལ་བཞིན་བྱེད་ཐུབ་པ་ཡིན་ཚེ། འདི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ནས་ཉིས་སྟོང་ལྔ་བཅུའི་ནང་ཚུད་ལ་ཁྲག་ཤེད་མཐོ་བའི་ནད་པ་ས་ཡ་བདུན་ཅུ་དོན་དྲུག་ལྷག་གི་ཚེ་སྲོག་སྐྱོབ་ཐུབ་རྒྱུ་ཡིན་པ་ངོས་འཛིན་གནང་གི་ཡོད་ཅིང་དེའི་རྒྱུ་མཚན་ནི་ཁྲག་ཤེད་མཐོ་བའི་ན་ཚ་དེ་ནི་འཛམ་གླིང་ནང་འགྲོ་བ་མི་དུས་མིན་འཆི་རྐྱེན་གཏོང་བ་དང་གྲིབ་སྐྱོན་སོགས་ཀྱི་དབང་པོ་སྐྱོན་ཅན་གྱི་སློང་རྐྱེན་བྱེད་མཁན་ནད་གཙོ་བོ་ཞིག་ཡིན་པ་ལྟར་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་བཏོན་པའི་སྙན་ཐོ་གསར་པ་དེའི་ནང་ཁྲག་ཤེད་མཐོ་བའི་ནད་དེ་ནི་འགྲོ་བ་མིའི་བདེ་ཐང་ལ་ཉེན་ཁ་ཅན་གྱི་དཀའ་ངལ་བཟོ་མཁན་ཞིག་ཡིན་པའི་སྐོར་ནན་པོ་གསུངས་ཡོད་པ་རེད། དེར་བརྟེན་ཕྱི་ལུགས་ཀྱི་ཁྲག་ཤེད་ཞེས་པ་དེ་ནི་སྙིང་གིས་ལུས་ཡོངས་ལ་ཁྲག་ཕར་གཏོང་བ་དང་སྡོད་རྩ་ནས་ཁྲག་ཚུར་སྙིང་དུ་སྡུད་པའི་བྱེད་ལས་ལ་སྟེང་འོག་གཉིས་ཀྱི་ཁྲག་ཤེད་ཀྱི་ཚད་འཛིན་པ་ལྟར་ཁྲག་ཤེད་ཀྱི་འཕྲུལ་ཆས་ནང་གསལ་བའི་སྟེང་གི་ཁྲག་ཤེད་ཀྱི་གྲངས་ཀ་བརྒྱ་དང་ཉི་ཤུ་དང་འོག་གི་གྲངས་ཀ་བརྒྱད་ཅུ་གྱ་གྲངས་ནི་ཁྲག་ཤེད་ནད་མེད་པའི་ཚད་ལྡན་དུ་ངོས་འཛིན་བྱེད་ཀྱི་ཡོད་པ་རེད་འདུག

ཨ་ནི normal སི་ཅིག་གི། ཏག་ཏག་འགྲོ་ཅིག་རྩིག་འོད་རེ་ཚང་མི་ལ་རོལ། ནུབ་ཕྱོགས་ཀྱི་སྨན་པས་འཛམ་གླིང་ནང་མཁལ་མའི་བྱ་བ་ཉམས་པའི་དཀའ་ངལ་ཡོད་མཁན་གྱི་ནད་པ་མང་པོ་ཡོད་པ་དེ་དག་ནང་ནས་བརྒྱ་ཆ་བརྒྱད་ཅུ་ལྷག་ཙམ་ནི་ཁྲག་ཤེད་མཐོ་བའི་ནད་ཀྱི་སློང་རྐྱེན་ནས་བྱུང་བ་ཞིག་ཏུ་ངོས་འཛིན་གནང་གི་ཡོད་ལ། དམིགས་བསལ་ཁྲག་ཤེད་མཐོ་བའི་ནད་པ་གང་ཞིག་ལ་གཅིན་སྙི་ཟ་ཁུའི་ནད་དང་ཁྲག་ཚིལ་གྱི་ནད་ཡོད་མཁན་ལ་དེ་བས་ཉེན་ཁ་ཆེ་བ་ཡོད་པའི་སྐོར་ལ་སྨན་པ་དོན་གྲུབ་བཀྲ་ཤིས་ལགས་ཀྱིས་ཉམས་མྱོང་ངོ་སྤྲོད་གནང་དོན་ལ།

ངེས་པར་དུ་ཨ་ནི cholesterol ཡོད་མེད་ཅི་ནི་ཡོད་མེད་མཁལ་མ་ག་འདྲའི་ལས་ཀ་བྱེད་ཀྱི་ཡོད་མེད་མིག་བརྟག་དཔྱད་བྱེད་ཡ་དང་སྙིང་བརྟག་དཔྱད་བྱེད་ཡ་དང་དེ་ཚོ་ངེས་པར་དུ་གལ་ཆེ་པོ་ཞིག་ལོ་རྒྱུས་ཆགས་འདུག་དེ་རེད་ཤག། གཙོ་བོ་སོ་སོ་རྒྱུན་ལྡན་གྱི་ཁྲག་ཤེད་དེ་ཧ་གོ་ཡ་དེ་དཔེ་གལ་ཆེ་པོ་རེད་ཤག་སྨན་ཁང་གི་ཁྲག་ཤེད་གཅིག་པོ་མེད་པར་རྒྱུན་ལྡན་གྱི་ཁྲག་ཤེད་ག་ཚོད་གནས་ཀྱི་འདུག་དེ་དེ་ཧ་གོ་ནས་ཨམ་ཆི་ལ་ཤོད་དེ་གལ་ཆེ་པོ་ཞིག་ཆགས་འདུག། ཨ་ནི་ཨ་ནི་གལ་ཆེ་དེ་ཨ་ནི་སོ་སོ་ཤ་ལང་ལོ་ལ

ཁྱེད་ཡང་སེ་ཡང་སེ་ཡང་སེ་ཁྲག་ཤེད་བལྟ་ཡས་དེ། ཟླ་བ་དྲུག་དྲུག་ལོ་གཅིག་གཅིག་སུ་ལ་ཁྲག་ཤེད་བལྟ་ཡས་དེ་གལ་ཆེན་པོ་ཆགས་བསྡད་འདུག་ཨེ་ནི། དེ་སོ་སོ་གི་རྒྱུན་གཏན་གི་ཁྲག་ཤེད་བྱོས་ར་ཤག་ལ་རེད་ནང་ལ་ནམ་རྒྱུན་གི་ཁྲག་ཤེད་དེ་ག་ཚོད་ཡོད་པ་ཧ་གོ་ཡས་དེ་དཔེ་མི་སྲིད་གལ་ཆེན་པོ་རེད་ཟེར་ཨེ་ནམ་རྒྱུན་གི་ཁྲག་ཤེད་རྟག་པར་ཞིག་མཐོ་གི་དང་ཨེ་ནི་ཅིག་སྨན་ཁང་གི་ཁྲག་ཤེད་རྟག་པར་ཞིག་མཐོ་གི་འདུག་ན་ཨེ་ཁྲག་ཤེད་ཡོད་པ་ལ་ངོས་འཛིན་ཞུ་གི་ཡོད་རེད་ཟེར་ཨེ་ཨེ་ནི་ཨང་གྲངས་དེ་བརྒྱ་དང་བཞི་བཅུ་དགུ་བཅུ་གི་ཐོག་རེད་ན་ཨེ་ནི་ཡང་ཁྲག་ཤེད་ཡོད་པ་ལ་ངོས་འཛིན་ཞུ་གི་རེད་ད་འདི་ད་ཅིག་ཨང་གྲངས་དེ་ཆགས་འདུག། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་སྤྱི་ཁྱབ་པ་ཐེད་རོས་ཡིས་ཁྲག་ཤེད་མཐོ་བའི་ནད་དེ་ལ་སྨན་ཐུན་ཉུང་ངུ་ཞིག་བསྟེན་ནས་ཁྲག་ཤེད་ཀྱི་ཚད་གཞི་སྟངས་འཛིན་བྱེད་ཐུབ་པའི་ནུས་པ་ལྡན་པའི་སྨན་ཡོད་པ་མ་ཟད་ཁྲག་ཤེད་མཐོ་བའི་ནད་པ་ལྔའི་ནང་ནས་གཅིག་ལ་ཁྲག་ཤེད་ཀྱི་ཚད་གཞི་སྟངས་འཛིན་ཐུབ་བཞིན་ཡོད་པའི་སྐོར་གསུངས་ཡོད་ལ། ད་དུང་འཛམ་གླིང་འཕྲོད་བསྟེན་ལས་ཁུངས་ཀྱི་འབྲེལ་ཡོད་སྨན་པས་གལ་ཏེ་ཁྲག་ཤེད་མཐོ་བའི་ནད་ལ་སྨན་བཅོས་ཚུལ་བཞིན་མ་བྱས་ཚེ་ཁྲག་ཤེད་མཐོ་བའི་ནད་དེ་དང་དེ་ཡིས་སློང་རྐྱེན་བྱས་པའི་ནད་རྙོག་འཛིང་ཆེ་བ་དེ་དག་གིས་མི་སྒེར་གྱི་བདེ་ཐང་དང་རྒྱལ་ཁབ་ཀྱི་འཕྲོད་བསྟེན་ལམ་ལུགས་རྒྱལ་ཁབ་ཀྱི་དཔལ་འབྱོར་ཐད་ལ་དཀའ་ངལ་ཆེན་པོ་ལྷུང་རྒྱུ་ཡིན་པའི་སྐོར་གསུངས་འདུག། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་རྒྱང་བསྲིང་ཞུས་ཟིན་པ་ཡིན། ང་ཚོའི་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་བསྟན་འཛིན་དཔལ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་མཁའ་འགྲོ་གཡང་འཛོམས་ལགས་དང་འབྲོམ་ལྷ་མོ་བཅས་ཐུན་མོང་ནས་གསན་མཁན་ལྷན་རྒྱས་ཀྱིས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ།